རྒྱས་ཀྱི་བསྟན་པ་དང་མཇལ་བ་སོགས་འགལ་རྐྱེན་ཀུན་དང་བྲལ། མཐུན་རྐྱེན་མ་ལུས་པ་ཚང་བ། ད་རེས་ད་རེས་མི་ནུས་ན་ག་དུས་ནུས། དེས་ན་ད་རེས་བདག་གིས་འཁོར་བ་ལས་ཐར་བ་ཞིག་ངེས་པར་བྱེད་དགོས། དེ་ཡང་ཐར་པ་ཐོབ་པའི་ཐབས་གཞན་དུ་མི་འགྱུར་བ་ནི་ལྷག་པའི་བསླབ་པ་རིན་པོ་ཆེ་རྣམ་པ་གསུམ་ཡིན་པས་དེས་ན་ད་རེས་བདག་གིས་ལྷག་པའི་བསླབ་པ་རིན་པོ་ཆེ་རྣམ་པ། ལྟ། ལྷག་པ་ཚུལ་ཁྲིམས་ཀྱི་བསླབ་པ། ལྷག་པ་ཏིང་ངེ་འཛིན་གྱི་བསླབ་པ། ལྷག་པ་ཤེས་རབ་ཀྱི་བསླབ་པ། ལྷག་པ་ལྷག་པ་ཟེར་ཕྱི་རོལ་མུ་སྟེགས་པ་ལས་ལྷག་པ་གསུངས་སྐོར། བསླབ་པ་གསུམ་ལ་བསླབས་ནས། འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ཆེན་པོ་འདི་ལས་ཐར་བ་ཞིག་ཅི་ནས་ཀྱང་བྱའོ་སྙམ་དུ་བསམ་པ་ནི་སྐྱེས་བུ་འབྲིང་དང་ཐུན་མོང་གི་ལམ་གྱི་རིམ་པའི་སྒོ་ནས་ཀུན་སློང་བཅོས་པ་ཡིན་གསུངས། ཇི་སྐད་དུ་རྒྱ་གར་གྱི་པཎ་གྲུབ་ཆེན་པོ་ཙནྡྲ་ཀིརྟི་དང། འདི་ནི་གསུངས་ལས། དེ་ནས་ཉེ་དུ་རྒྱ་མཚོ་འཁོར་བའི་ནང་དུ་ཆུད་གྱུར་པ་ཀློང་གི་ནང་དུ་ལྷུང་བ་ལྟ་བུར་མཐོང་བཞིན་དུ། འོ་ད་དེ་ནས་སྐྱེ་ཤི་འཕོས་པས་ངོ་མ་ཤེས་པ་དེ་སྤངས་ནས་གལ་ཏེ་གཅིག་ཐར་བྱེད་ན་དེ་ལས་ཁྲེལ་བོར་མེད་ཞེས་གསུངས་པ་ནང་དག་གི་ད། འོ་ད་དེ་ནས་དེ་ནས་ད་རྒྱ་གར་གྱི་པཎ་གྲུབ་དེ་ནས་འདི་རེད་བ་ད། འོ་ད་དེ་ནས་ཙནྡྲ་གོ་མི། གསུངས་རེད། སློབ་སྤྲིངས་ནང་ལོགས་ལ། འོ་ད་དེ་ནས། ད་རང་ཅག་རྣམས་པས། ཚེ་རབས་ཐོག་མ་མེད་པ་ནས་བི་གའི་ལས་དང་ཉོན་མོངས་ཀྱི་དབང་གིས་གཞན་དབང་དུ་སོང་ནས། འོ་ད་འཁོར་བའི་ནང་ལ་བའི་སྐྱེ་བ་འདྲ་མི་འདྲ། མང་པོ་ཅིག་བླངས་ནས་བའི། ཁ་སང་ཞུས་པ་ནང་དག་གི་བའི་བདེ་སྡུག་འདྲ་བོ་བའི། འོ་ད་འདྲ་མི་འདྲ་བའི་མང་པོ་ཅིག་བི་གའི། མྱངས་ཚར་རེད། ཡིན་ན་ཡང་པའི་བདེ་སྡུག་མྱངས་པའི་མྱང་འགོ་འདྲ་བོ་མ་ཆོད། སྐྱེ་བ་བླངས་པའི་བླང་འགོ་འདྲ་བོ་མ་ཆོད་པ་བྱས་ནས། རེད་པ་ད་ད་ལྟ་པའི་འཁོར་བའི་པའི་ཕྱི་མཐའ་འདྲ་བོ་པའི་མ་ཆོད་པ། འཁོར་བའི་ཕྱི་མཐའ་ཕར་བཞག་ནས་ཨ་ལས་ངན་སོང་ལ་སྐྱེ་མི་དགོས་ཡག་གི་བཟོད་པ་འདྲ་བོ་ཐོབ་མེད་པ་ཐོབ། རེད་པ་ད་ལྟ་སོ་སོ་སོ་སོ་པའི་རང་བློ་རང་ལ་ལྐོག་ཏུ་མ་གྱུར་པ་ཡིན་པ་ཡིན་ཙང། འོ་ད། བྱས་ཙང། འདི་རེད། སྐྱེ་བ་པའི་གྲངས་ལས་འདས་པ་བླངས་ན་ཡང་པའི་བླང་དགོས་འདྲ་པོ་མ་ཆོད་པ། རེད་པ་ད། ད་ད་རེས་བི་གས་ནི་མཇལ་བར་དཀའ་ཞིང། འོ་ད་འདི་ནི། འདི་ནི། རེད་ད་ལི། རྙེད་པར་དཀའ་ཞིང་རྙེད་ན་དོན་ཆེ་བའི་དལ་བརྒྱད་འབྱོར་བཅུ་ཚང་བའི་མིའི་ལུས་རྟེན་བཟང་པོ་ཐོབ། མཇལ་བར་དཀའ་བའི་འདི་ནི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དེའི་ཡང་སྙིང། ཁམས་གསུམ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི། འོ་ད་འདི་ནི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ། འོ་ད་དེ་ནས་གསེར་སྦྱངས་བཙོ་མ་ལྟ་བུའི་འདི་ཉིད་དང་མཇལ། ཕྲད་པར་དཀའ་བའི་དེ་ནི་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དང་ཕྲད་པའི་སྐབས་འདི་ལ། འོ་ད་ངེས་པར་དུ་བི་གའི་ད་དལ་བའི་རྟེན་ལ་སྙིང་པོ་ལེན་པ་ཅིག་བྱེད་དགོས་ཀྱི་འདུག། རེད་པ་ད་དེ་ཡང་བི་གའི་ལུགས་སྲོལ་གྱི་བི་ག་དེ་གའི་བི་གའི་བླ་མའི་བི་གའི་གསུང་ཡག་དེ་ཅིག་ལུགས་སྲོལ་འདྲ་བོ་རེད་སོ་སོའི་དེ་ཁ་ཐུག་ཅིག་ཉན་ཡག་དེ་ལུགས་སྲོལ་འདྲ་བོ་རེད་བསམ་མནོ་མ་བཏང་བ་བྱས་སེམས་གཏིང་ནས་དངོས་གནས་གལ་ཏེ་ད་རེས་དལ་འབྱོར་ཐོབ་ཡག་དེ་བའི་འཕྲོ་བརླག་མ་བཏང་བ་བྱས་ནས་འདིའི་སྟེང་ལ་བའི་སྙིང་པོ་ལེན་དགོས་ཀྱི་འདུག་བསམ་པ་བྱས་རེད་པ་ད་མ་མཐའ་བའི། དག་སྐྱེ་བ་ཕྱི་མ་ངན་སོང་དུ་མ་སྐྱེས་པ་ཅིག་མ་བྱུང་ན། ཨ་ནི་མི་ལུས་ཐོབ་ཡག་གི་གོ་མ་ཆོད་པ་རེད། རེད་བ་ད་མིའི་ལུས་རྟེན་བླངས་པའི་གོ་མ་ཆོད་པ་རེད། ཚེ་འདིའི་བེ་གི་ལྟོ་དང་གོས་གཏམ་ཚེ་འདིའི་བདེ་སྐྱིད་སྒྲུབ་ཡ་ད་མི་ལུས་མ་ཐོབ་པ་ཡིན་ན་ཡང་བའི་དུད་འགྲོ་ཚོས་ཤེས་ཀྱི་རེད། མི་ལས་བའི་ཁ་ཤས་ཁ་ཤས་བའི་མི་ལས་འཇོན་པ་འཇོན་པ་འདྲ་པོ་དེ་རེད་བ་ད་ཅིག་དུད་འགྲོ་ཚོའི་ནང་ན་ཡོད་རེད། དགྲ་འདུལ་ཡ་འདྲ་བོ་གཉེན་སྐྱོང་ཡ་འདྲ་བོ། རེད་བ་ད་སོ་སོ་ལ་ཚུར་ཕན་བཏགས་ཡ་ལ་ཕར་ཅིག་ཡག་པོ་བྱེད་ཡ་འདྲ་བོ། གནོད་བྱེད་མཁན་ལ་ཕར་པས་གནོད་བྱེད་ཐུབ་ཡ་འདྲ་བོ། འོ་ད་དེ་འདྲའི་གི་བི་གའི་ཨ་ནི། ཅིག་གྲོད་ཁོག་ལྟོགས་ན་ཁ་ལག་ཟ་ཡ་རེད་བ་ད། རེད་བ་ད་རྩྭ་ཟ་ཡ་འདྲ་བོ་དང། འོ་ཤིང་ཏོག་ཟ་ཡ་འདྲ་བོ་དང། འོ་ད་དེ་འདྲའི་གི་བི་གའི། དུད་འགྲོ་ཚོ་ལ་ཡོད་རེད་བ། ཚེ་འདི་གི་བདེ་སྐྱིད་སྒྲུབ་ཡ་དེ། ད་མི་ལུས་ཐོབ་ནས། ལུས་རྟེན། འགྲོ་བ་རིགས་དྲུག་གི་ནང་ནས་རྟེན་འབྲེལ་འདྲེས་ན་ནི་མི་འདྲ་བ་འདྲ་པོ་པས་ཁྱད་དུ་འཕགས་པ་འདྲ་པོ་དེ་ནི་མི་ལུས་དེའི་ནང་ནས་དལ་འབྱོར་གྱི་ལུས་ཡིན་ཙང་ད་ག་རེ་བྱེད་དགོས་རེད་ཟེར་ན། ནི་སོ་སོའི་ད་བའི་དེ་ལ་སྙིང་པོ་ལེན་པ་ཅིག་བྱེད་དགོས་ཀྱི་འདུག་མ་མཐའ་ཡང་ངན་སོང་དུ་མི་སྐྱེ་བ་བྱས། ད་ག་དེ་བྱས་པ་ཡིན་ན་བས་ཆོས་རྣམ་པ་དག་པ་བསྒྲུབ་དགོས་ཀྱི་ཡོད་རེད། ངན་སོང་དུ་མི་སྐྱེ་བ་ཅིག་བྱེད་དགོས་ཀྱི་ཡོད་ན་ཡང་ཆོས་བསྒྲུབ་དགོས་ཀྱི་རེད། འཁོར་བ་ལས་ཐར་བ་བྱེད་དགོས་ཡོད་ན་ཆོས་བསྒྲུབ་དགོས་ཀྱི་རེད། ཐམས་ཅད་མཁྱེན་པའི་གོ་འཕང་ཐོབ་དགོས་ཀྱི་ཡོད་ན་ཆོས་བསྒྲུབ་དགོས་ཀྱི་རེད་མ་གཏོགས་ཆོས་མ་བསྒྲུབས་པ་ལ། ཨ་ནི། བི་ཀའི་གཏན་དུ་བདེ་བ་འདྲ་བོ་ཐོབ་ཡ་ཡོད་མ་རེད། རེད་པ་ད། གཏན་དུ་བདེ་བ་ཐོབ་ཡས་ཡོད་མ་རེད་འོ་འདུག་སེ་རེད། འོ་ད་དེ་དེ་འདྲའི་གི་པི་ཀའི། དེ་ཡང་དེ་ནི་ད་ལྟ་ཞུས་པ་ནང་ལྟར་གྱི་པས་རང་གི་མཐའ་བསྐོར་ནས་ཡོད་པི་པའི་རེད་བ་ད་འགྲོ་བ་རིགས་དྲུག་གི་སེམས་ཅན་ཚོས། སྐྱེ་ཤི་འཕོས་པས་ངོ་མ་ཤེས་པར་དེ་བོར་ནས་སུ་པི་ཀའི། སྐྱེ་བ་བརྗེ་པོ་བརྒྱབ་ནས་གཟུགས་པོ་དེ་བརྗེ་པོ་བརྒྱབ་ནས་ཨ་ནི་ངོ་མ་ཤེས་པར་ཆགས་རེད་བ་ད་གཅིག་གིས་གཅིག་གི་སོ་སོའི་ཕ་མ་ཡིན་པ་ངོ་མ་ཤེས་པར་བརྗེ་པོ་བརྒྱབ་པ་རེད་བྱེད་རེ་མ་གཏོགས། དོན་དག་ཨ་ནི་སེམས་ཅན་ཐམས་ཅད་ཀྱིས་བེ་གི་སོ་སོའི་ཕ་མ་བྱེད་མྱོང་བ་ཤ་སྟག་དེ་ཡང་ཁ་སང་ཞུས་པ་ནང་ལྟར་པའི་ལན་གྲངས་མང་པོ། ཕ་མ་ཐེངས་མང་པོ་བྱས་བྱས་ཡང་ཤ་སྟག་ཡིན་པ་རེད། སོ་སོ་གྲལ་གཡས་གཡོན་ནས་བ་རེད་བ་རྒྱབ་མདུན་ནས་བ་བརྩིས་ནས་བེ་ད་ཕྱོགས་བཅུ་དུ་རེད་བ་ད་ན་བེ་སེམས་ཅན་གྲངས་ལས་འདས་པ་ཅིག་ཡོད་རུང་འབུ་སྲིན་ཚུན་ཆད་དང་བཅས་པ་ཚང་མ་ལོག་བ་ད་སོ་སོའི་བེ་གཉེན་གྱི་མཐར་ཐུག་ཕ་མ་ཡིན་པ་རེད་བ་ད། ཕ་མ་བ་དུ་ཟེར་བསམ་བློ་བཏང་རྒྱུ་རེད་བ་ད། བ་ད་སོ་སོའི་ད་རྒྱུད་ཐོག་ད་བཀལ་ནས་བསམ་བློ་བཏང་ཡོང་དུས་རེད་བ་ད། དེ།

རེད་བ། དཔེར་ན་ད་ལྟ་སོ་སོ། དཔེར་ན་ཕ་མ་འདྲ་པོ་ཡོད་རེད་བ་ད། བྱས་ནས། ཕ་མ་པའི་ལོ་ལྔ་བཅུ་དྲུག་ཅུ་ཅིག་སླེབས་ཡོད་ན། དེ་སོ་སོ་མ་ཡི་མངལ་ནས་སོ་སོ་ཉིང་མཚམས་སྦྱར་བའི། ཡར་རྒྱུན་དེད་སོང་ན་མ་ཡི་མངལ་ནས་ཉིང་མཚམས་སྦྱར་དུས་ཀྱི་ཕ་མ་དེ་རེད་ཡོད་རེད་བ། ད་ལྟ་དེ་ཡོད་རེད་བས་ཟེར་ན་མ་ཡི་མངལ་ནས་ཉིང་མཚམས་སྦྱར་དུས་ཀྱི་དཔེར་ན་ཕ་མ་ལོ། པའི་ཉི་ཤུ་སུམ་ཅུ་བྱས་པ་དེ་རེད་བས་ཟེར་ན་མ་རེད་བ། མ་རེད་དེ་རྒྱུན་ཡང་དེད་ཡོད་ན། རེད་པ་ད། རྒྱུན་ཡང་དེད་ཡོད་ན་སོ་སོའི་མ་ཡི་མངལ་ནས་ཉིང་མཚམས་རྒྱག་ས་གི་ཨ་མ་དེ་རེད་དེ་ཡོད་རེད་པ། དེ་ཡིན་པ་ཡིན་ཙང་ཨ་མ་བརྩི་དགོས་རེད་པ་ཨ་མ་རེད་རེད་པ། ཨོ་དེ་ནང་ལྟར་གྱིས་བི་གས་དེ་ནས་ཡར་བརྩིས་ནས་ཡང་ནི་སྐྱེ་བ་སྔ་མ་དེ་སྐྱེ་བ་སྔ་མ་ཡར་ཡར་བརྩིས་ན་ཨོ་ད་སེམས་ཅན་ཐམས་ཅད་ཨ་མ་རེད་དེ་ཡོད་རེད། ཨ་འདུག་ཟེར་བྱས་ནས། ཉེ་དུའི་རྒྱ་མཚོ་འཁོར་བའི་ནང་དུ། རེད་པ་ད། ཉེ་དུ་འཁོར་བའི་རྒྱ་མཚོའི་ནང་དུ་དེ་ནས། རྒྱ་མཚོའི་ཁོངས་སུ་ཆུད་གྱུར་པ། འགྲོ་བ་དང། ད་འགྲོ་བ་རིགས་དྲུག་གི་སེམས་ཅན་ཚོ་པའི་འཁོར་བ་ནང་ལ་འབད། འཁོར་བའི་ནང་ལ་འཁོར་འཁོར་ནས་འབད། མཐོ་སྲིད་རྩེ་ནས་མར་མནར་མེད་ཀྱི་བར་དུ་འབད། མནར་མེད་ཀྱི་བི་ཡན་ཆད་བྱས་ནས་འབད། སྲིད་རྩེ་ལ་བདག་འཁོར་བའི་ནང་ལ་འབད། འདུག་སེ་འཁོར་ནས་འབད། སྡུག་བསྔལ་འདྲ་མི་འདྲ། སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གསུམ་པོ་འདི་གིས་བི་གི་འདུག་སེ་མནར་བསྡད་ཡོད་རེད། ལྷག་པར་དུ་ཡང་འབད། འོ་ད། མ་རྒན་པའི་བི་གས། འདི་ནི་ངན་སོང་གི་འབད། རེད་པ་དང་ངན་སོང་གི་སྐྱེ་གནས་དེ་ཚོ་ལ་བསམ་བློ་ཞིག་བཏང་ན་ད་དག་ཡོད་རེད་པ་དང་ད་ལྟ་ང་ཚོ་བའི་མི་ལུས་ཐོབ་ནས་པེ་གལ་གཅིག་བསྐལ་བ་བཟང་པོ་བྱས་ཏེ་ཆོས་འཆད་ཉན་བྱེད་རྒྱུ་བྱུང་བ་རེད་མ་གཏོགས་འོ་ད་མང་ཆེ་གཅིག་ད་ལྟ་དེ་ནི་དམྱལ་བ་བའི་རེད་པ་དང་ཚ་དམྱལ་གྲང་དམྱལ་འོ་ད་ཡི་དྭགས་དུད་འགྲོའི་ནང་ལ་པའི་སྐྱེ་བ་བླངས་ནས་འོ་ད་སྡུག་བསྔལ་བའི་བསམ་བརྗོད་ལས་འདས་པ་འདྲ་པོ་ཅིག་ད་ལྟ་མྱོང་དང་མྱོང་བཞིན་པ་ཅིག་རེད་པ་དང། ཀློང་གི་ནང་དུ་ཆུད་གྱུར་པ། སྐྱེ་ཤི་འཕོས་པས་ངོ་མ་ཤེས་པ་རྒྱུ་མཚན་ཙམ་བྱས་ནས་ངོ་མ་ཤེས་པའི་རྒྱུ་མཚན་དུ་བྱས་ནས་དེ་ཚོ་གང་ག་ལ་བློས་བཏང་ནས་གཡུགས་བཞག་ན། ད་དེ་ལས་པའི་མ་རབས་སོ་སོ་པའི་མ་རབས་པ་དང་ཁྲེལ་མེད་པ་ཅིག་རེད་གསུངས་པ་རེད། རེད་པ་ད། སྐྱེ་ཤི་འཕོས་པས་ངོ་མ་ཤེས་པ་དེ་བོར་ནས་གལ་ཏེ་གཅིག་ཐར་བྱེད་ན་དེ་ལས་ཁྲེལ་བོར་མེད་འོ་དེ་ཡིན་དུས་རང་གི་མཐའ་འཁོར་གི་མ་རྒན་འགྲོ་བ་རིགས་དྲུག་ད་སེམས་ཅན་ཐམས་ཅད་ཀྱི་དོན་དག་བྱེད་དགོས་ཀྱི་འདུག་དོན་དག་ག་རེ་བྱེད་དགོས་རེད་ཟེར་ན་ཁོ་རང་ཚོས་འདོད་ཡ་དེ་བྱེད་དགོས་རེད། ཁོ་རང་ཚོས་འདོད་ཡ་དེ་ག་རེ་རེད་ཟེར་ན་དོན་དག་དེ་འོ་ད་བདེ་བ་འདི་རེད། མི་འདོད་ཡ་གི་ག་རེ་རེད་ཟེར་ན་སྡུག་བསྔལ་འདི་རེད་དེ་མ་གཏོགས་ཡོད་མ་རེད། བྱས་ཙང་ད་བདེ་བ་ཐམས་ཅད་དང་ལྡན་པ་དང་སྡུག་བསྔལ་ཐམས་ཅད་དང་བྲལ་བ་ཞིག་ད་ངས་བྱེད་ཀྱི་ཡིན། ད་རེས་མ་བྱས་ན་ག་དུས་བྱེད། ད་རེས་སོ་སོ་པའི་མཐུན་རྐྱེན་རང་ངོས་ནས་བས་ཚང་དགོས་ཡ་འོ་ད་སྦྱོར་དགོས་ཡ་གང་ག་ཚང་ཤག་གཞན་གྱི་ངོས་ནས་ཚང་དགོས་ཡ་གི་མཐུན་རྐྱེན་ཆོས་སྒྲུབ་ཡ་གི་མཐུན་རྐྱེན་དེ་ཚོ་གང་ག་ཚང་བསྡད་ཤག་འོ་ད་འདི་འདྲའི། སྐབས་དེ་ལ་ད་མ་གྱུར་འགྲོ་བ་རིགས་དྲུག་པའི་ཕ་མ་སེམས་ཅན་ཐམས་ཅད་ཀྱི་དོན་དག་དེ་ད་རེས་མ་བྱས་ན་ག་དུས་བྱེད། འོ་ད་དེ་ཡིན་དུས་དེ་ཡི་དོན་དུ་དེ་ནས་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱ། ངེས་པར་དུ་བས་ཐོབ་དགོས་ཀྱི་འདུག་བསམ་པ་བྱས་ནས་བི་ཀ་ད་བསམ་མནོ་ཁ་སང་ཞུས་པ་ནང་ལྟར། འོ་ད་དེ་ནས་བྱང་ཆུབ་ཀྱི་སེམས་བཅོས་མ་ཚུན་ཆད་ཀྱི་བས་གསལ་བཏབ་ནས། འདི་ནས། ད། གསན་ཡ་དེ་རེད། དེ་བི་ཀུན་སློང་བཅོས་དགོས་ཡ་དེ་དང་པོ། རེད་པ་ད་དཔེར་ན་མོ་ཊ་དེ་མ་སོང་ན་བི་ཀའི་ཁ་བསྐོར་ཡ་འདྲ་པོ་དེ་རེད་པ་ད། ང་ཚོའི་ཆོས་དེ་བི་ཀའི་ཆོས་རེད་དམ་མ་རེད། མ་འཆད་ཉན་ད་བྱེད་ཀྱི་ཡོད་རེད་འཆད་ཁ་བྱེད་ཀྱི་ཡོད་རེད་རེད་པ་ད་ཉན་ཁ་བྱེད་ཀྱི་ཡོད་རེད་དེ་འཆད་ཉན་དེ་བི་ཀའི་དངོས་གནས་ཀྱི་བའི་སྤུས་དག་པོ་དང་ཆོས་རེད་དང་རེད་མི་རེད་དེ་ཨ་ནི་ཀུན་སློང་གི་ཐོག་ནས

དེ་རེད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་གསུང་མགུར་དུ། དཀར་ནག་ལས་འབྲས་བསམ་པ་བཟང་ངན་ལགས། བསམ་པ་བཟང་ན་ས་དང་ལམ་ཡང་བཟང། བསམ་པ་ངན་ན་ས་དང་ལམ་ཡང་ངན། ཐམས་ཅད་བསམ་པ་དག་ལ་རག་ལས་པས། ཨོ་དེ་ཡིན་ཙང། གཙོ་བོ་གཙོ་བོ་བསམ་མནོ་ཀུན་སློང་ལ་རག་ལས་ཀྱི་རེད་ད། ཀུན་སློང་ཡག་པོ་ཅིག་བཅོས་དགོས་རེད། འོང་དེ་བྱས། ད་གསན་བྱ་དམ་པའི་ཆོས་ཨ་ལས་ད་ལྟ་འགོ་ནས་མར། ཀུན་སློང་བཅོས་ཚུལ་གསུང་བྱ་ཡ་ཁ་ཐུག་བྱས་ནས། དེ་ཁ་ཐུག་ལས་ཡི་བ། ཁ་སང་ཡན་ཆད་དེ་ལ། དེ་ནི་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་དང་བློ་མཐུན་པ་ཕ་གི་ཀུན་སློང་བཅོས་ཚུལ་དེ་རེད་སྐྱེས་བུ་ཆུང་ངུ། སྐྱེས་བུ་ཆུང་ངུ་ཟེར་དེ་ག་རེ་རེད་ཟེར་ན། དེ་ནི། འོ་ད་དེ་ནི། སྐྱེ་བ་ཕྱི་མའི། དེ་ནི་རེད་པ་ད་རང་ཁོ་ནའི་དོན་དུ་སྐྱེ་བ་ཕྱི་མའི། དེ་ནི་མངོན་མཐོ་ལྷ་མིའི་གོ་འཕང་དོན་དུ་གཉེར་མཁན། འོ་དེ་འདྲའི་ཅིག་ལ། ཨ་ནི་བྱང་ཆུབ་ལམ་གྱི་སྒྲོན་མ་ནས་བཤད་པའི་དེ་ནི་སྐྱེས་བུ། ཆུང་ངུ་དེ་རེད།

ད་ངན་སོང་དུ་སྐྱེས་ན་ཨ་ནི་བའི་སྡུག་བསྔལ་བཟོད་གླགས་མེད་པ་མྱངས་ནས་བའི་བཟོད་ས་མ་རེད་དེ་ཡིན་དུས་ངན་སོང་ནས་ཐར་དགོས་ཀྱི་འདུག་ངན་སོང་ལས་ཡར་ཐར་དུས་གང་ལ་ལྷ་དང་མིའི་གོ་འཕང་ཐོབ་དགོས་རེད་པ་གང་རུང་ཅིག་ཐོབ་དགོས་རེད་པ་མངོན་མཐོ་ཨོ་དེ་དོན་དུ་གཉེར་མཁན་ཅིག་ལ་ཨ་ནི་སྐྱེས་བུ་ཆུང་ངུ་ཁྱད་པར་བ་ཨོ་འདུག་སེ་རེད་ཨོ་དེ་དེ་དང་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་དང་དེ་དང་མཐུན་པ་བྱས་ནས་འདི་ནས་ཀུན་སློང་བཅོས་སྟངས་དེ། ཁ་སང་འགྲོ་བ་རེད་པ། དེའི་རྗེས་དེ་ལ་ཨ་ནི་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་ལ་བློ་སྦྱངས་པ། འོ་ད་དེ་ནི་དེ་དང་འབྲེལ་བའི་ཐོག་ནས་ད་ཀུན་སློང་བཅོས་ཡ་དེ་རེད། ད་ངན་སོང་ལས་ཐར་བ་ཙམ་གྱིས་ཆོག་གི་རེད་པས་ཟེར་ན་ཆོག་གི་མ་རེད། ངན་སོང་ལས་པའི་སྐྱེ་བ་ལན་གཅིག་ལན་གཉིས་ཙམ་ངན་སོང་ལས་ཐར་བ་ཡིན་ན་ཡང། གང་འཚམ་ཅིག་ནས་ཨ་ནི་སོ་སོ་ཡང་མི་དགེ་བའི་བཤེས་གཉེན་དང་འཕྲད། བ། ཨ་ནི་ཡིན་ཙང་དེ་གའི་ལམ་པས་ལོག་པ་ལ་འཁྲིད་ནས་སྡིག་པ་མི་དགེ་བ་མང་པོ་བྱས་ནས་དེའི་དབང་གིས་ཡང་ངན་སོང་ལ་ཟག་འགྲོ་ཡ་ཡོག་རེད། མ་ཟད་པའི་ངན་སོང་ལ་མ་སྐྱེས་པ་ཡིན་ན་ཡང་ལྷ་དང་མི་ལ་སྐྱེས་པ་ཡིན་ན་ཡང། སྡུག་བསྔལ་གྱི་རང་བཞིན་ཅིག་རེད། གསུངས་ནས། རེད་པ་ད། ལྷ་ལ་ཡིན་ན་ཡང་པའི་འདོད་ལྷ་དེ་ཚོ་ཡིན་ན་འཆི་འཕོ་ལྟུང་བའི་སྡུག་བསྔལ། འོ་ད། རེད་པ་ད། ཁམས་གོང་མ་གི་དེ་ཚོ་ལ་པའི་སྡུག་བསྔལ་གྱི་སྡུག་བསྔལ་རང་ད་མེད་ན་ཡང། དོན་དག་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ལས་མ་འདས་པ། གནས་པ་ལ་རང་དབང་མེད་པ། གང་བྱེད་པའི་ཡི། ཁམས་གོང་གོང་གི་གཟུགས་གཟུགས་མེད་ལ་ཕ་གི་བསྡད་ཡོད་ན་ཡང། རྐང་པ་ཡ་གཅིག་ཕ་གི་དམྱལ་བའི་བའི་ཁྲོ་ཆུ་ཁ་ལ་བཞག་པའི་བཟོ་འདྲ་ཅིག། བ་ད། དེ་ནི་ཚེ་རྫོགས་པ་ད་ག་མར་ལྷུང་ཡ་མང་ཆེ་ཡ། འོ་དེ་འདྲའི་ཡིན་དུས་གང་ལ་སྐྱིད་པོ་གང་ཡང་ཡོག་མ་རེད་པ། རེད་པ་ད། དཔེར་ན་མི། འཇིག་རྟེན་གྱི་ཕ་གི་ཁྲིམས་དང་འགལ་ནས་སྲོག་ཐོག་འགྲོ་ཡག་གི་མི་ཅིག་ཡིན་པ་ཡིན་ན། ཉིན་ཟླ་བ་ཁ་ཤས་ཀྱི་རྗེས་ནས་སོ་སོའི་སྲོག་ཐོག་འགྲོ་དགོས་ཀྱི་ཡོད་ན། ད་གཅིག་ཟ་ཡག་འཐུང་ཡག་ཡག་པོ་དང་གོན་ཡག་དང་དཔེ་གཅིག་ཁྲ་ཁྲ་སིལ་སིལ་བྱས་ག་པར་གཅིག་འཆམ་འཆམ་ཕྱིན་པ་ཡིན་ན་ཡང་སེམས་གཏིང་ནས་སྐྱིད་པོ་ཡོད་མ་རེད་པ་ག་རེ་ཟེར་ན་སོ་སོའི་སྲོག་ཐོག་འགྲོ་ཡག་གི་སྡུག་བསྔལ་དེ་མྱང་དགོས་ཐག་ཆོད་པ་ཡིན་བསམ་བསམ་གྱི་ཡོད་རོགས་དེ་ནས་ད་གི་གོང་མའི་ལྷ་ཚོ་ལ་ཡང་སྡུག་བསྔལ་གྱི་སྡུག་བསྔལ་རང་ད་ཡོད་མ་རེད་དེ། རེད་པ་ད། འགྱུར་བ། རེད་པ་ད། ཨཱ་ནི་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གྱིས་མནར་ཏེ་ཡོད་པ་རེད། དེ་རེད། བྱས་ཙང་མི་ལ་མི་ལ་ཡིན་ན་ད་ཧ་གོ་གི་རེད་བ་ད་སྐྱེ་བའི་སྡུག་བསྔལ་ད་སྐྱེ་བའི་སྡུག་བསྔལ་ཆུང་ཆུང་སྒང་ན་མྱངས་ནི་ང་ཚོའི་ཞེ་དྲག་རང་རེད་བ་ད་བརྗེད་ཚར་རེད་བ་ད་ད་ན་བའི་སྡུག་བསྔལ་ན་ཡོང་དུས་དཀའ་ལས་ཁག་པོ་འདུག་བ་དུས་རྒྱུན་དཔེ་ཐང་ཐང་འདྲ་པོ་ཅིག་ཤེད་པོ་ཅིག་ཡོད་པ་ཡིན་ན་ཡང་ཨ་ནི་ཧོབ་ཏེ་ཁ་ལ་མགོ་འདྲ་པོ་ཅིག་ན་ཡོང་དུས་ཨ་ནི་ཨམ་ཅོག་ན་ཡག་འདྲ་པོ་ད།

ཨ་ནི་རྒ་བའི་སྡུག་བསྔལ། ཨོ་ད་རྒས་འགྲོ་གི་ཡོད་རོགས་ད་མ་ཡི་མངལ་ནི་བཙས་པ་ནི། ཉི་མ་རེ་རེ་ཆུ་ཚོད་རེ་རེ་ཉི་མ་རེ་རེ་ཟླ་བ་རེ་རེ་ལོ་རེ་རེ་རྒས་རུ་རྒས་རུ་རྒས་རུ་རྒས་རུ་འགྲོ་གི་མི་འདུག་ཨ། བྱས་ཙང། ཨ་ནི་ཡར་རྒས་སོང་ན་སྡུག་བསྔལ་ད་མ་གཞི་ལམ་རིམ་ནང་ལ་གསུངས་ཡོང་གི་རེད་སྡུག་བསྔལ་ཡོད་རོགས་པ། འོ་འདི་རེད། ཨ་ནི་འདོད་པ་བཙལ་ཀྱང་མ་རྙེད་པའི་སྡུག་བསྔལ། ང་ཚོས་དགོས་ཡག་ལ་དཔེ་མི་དགོས་དགུ་དགོས་བཅོ་བརྒྱད་འདྲ་པོ་ཅིག་བསམ་ནས་དགོས་ཀྱི་ཡོད་རོགས་པ་ད། འདི་བྱུང་ན་གཅིག་རེད་གཅིག་བྱུང་ན་ཨོ་གཅིག་བྱུང་ན་གཉིས་བྱུང་ན་གཉིས་དགོས་ཀྱི་འདུག་གཉིས་དགོས་ན་གསུམ་གཉིས་བྱུང་དེ་ནི་གསུམ་དགོས་ཀྱི་འདུག་ཟེར་ཡག་འགྲིག་པ་གང་ཅི་ང་ཚོའི་འདོད་པ་ལ་དཔེ་ངོམས་ཡག་འདྲ་པོ་ཡོག་མ་རེད། བྱས་ཙང་དེ་འདྲའི་གི་དཔེ་བྱུང་ན་བསམ་ནས་དཔེ་འདོད་པ་ཡིན་ན་ཡང་འདོད་པ་བཙལ་ཀྱང་ཨ་ནི་མ་རྙེད་ནི་སྡུག་བསྔལ་གྱི་ཡོག་རེད། འདོད་པ་མ་བཙལ་ཏེ་བསྡད་ན་སྡུག་བསྔལ་གང་ཡོག་མ་རེད་བ། འདོད་པ་བཙལ་ཀྱང་མ་རྙེད་པའི་སྡུག་བསྔལ། མི་འདོད་པ་ཐོག་ཏུ་བབས་པའི་སྡུག་བསྔལ། ཨ་ནི་སྡུག་པ་དང་བྲལ་བའི་སྡུག་བསྔལ། སོ་སོའི་ཕ་མ་སྤུན་ཀྱག་དགའ་ས་ཡག་ས། ཨོ་ད་བླ་མ་དགེ་བའི་བཤེས་གཉེན། ཨོ་ད་དེ་འདྲའི་དང་ཁ་བྲལ་འགྲོ་དཔེ་རང་དབང་མེད་པ། བྲལ་འདོད་མེད་ན་ཡང་རང་དབང་མེད་པ་དཔེ་བྲལ་དགོས་ཡག། ཨོ་ད། སྡུག་པ་དང་བྲལ་བ། ཨ་ནི་མི་སྡུག་པ་དང་ཕྲད་ནས་རེད་བ་ད་ཅིག་སོ་སོའི་མ་དགའ་ས།

བརྒྱད། སྡུག་བསྔལ་དྲུག། འོ་ད་སྡུག་བསྔལ་གསུམ། ད། དོན་དག་སྡུག་བསྔལ་གྱི་རང་བཞིན་རེད་འཁོར་བ་དེ། དེ་ཡིན་ཙང་ད་སྡུག་བསྔལ་མི་འདོད་ཕྱིན་ཆད་འཁོར་བ་འདི་ལས་ཐར་དགོས་ཀྱི་འདུག་བསམ་པ་བྱས་ནས། འོ། ད། ད་འཁོར་བ་འདི་ལས་ཐར་བའི། ཉིན་མཚན་ཀུན་ཏུ། ཐར་པ་དོན་གཉེར་བློ་བྱུང་ན་དེ་ཚེ་ངེས་འབྱུང་སྐྱེས་པ་ལགས་གསུངས་པ་ནང་ལྟར་གྱིས། ད། འོ། ད། ཐར་པ་ཐོབ་དགོས་ཀྱི་འདུག་བསམ་ཡག་གི་བསམ་མནོ་གཅིག། ད་དེ་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་ལ། ལམ་དང་མཐུན་པའི་ལམ་གྱི་འགྲོས་དང་མཐུན་པའི་ཀུན་སློང་བཅོས་སྟངས་དེ་རེད་ཁ་སང་དེའི་བར་དུ་ཡིན་པ། ད་དེ་རིང།

ཉན་རང་དགྲ་བཅོམ་པའི་གོ་འཕང་ཐོབ་པ་ཡིན་ན་ཡང། དེ་གི་རང་དོན་ཡོངས་སུ་རྫོགས་ཡོད་མ་རེད། རང་དོན་ད་ལྟ་ཚར་ཡོད་མ་རེད། གཞན་དོན་ཡང་ཉི་ཚེ་བ་ལས་མེད། གཞན་དོན་ཉི་ཚེ་བ་ཕྱོགས་གཅིག་ཙམ་འདྲ་པོ་གཅིག་མ་གཏོགས། རེད་བ་ད་ཆ་ཚང་གཅིག་གཞན་དོན་ཆ་ཚང་གཅིག་བྱེད་ཐུབ་མ་རེད། ཐུབ་ཡོད་མ་རེད། གཞན་དོན་ཡང་ཉི་ཚེ་བ་ལས་མེད་དེ། དེ་ག་རེ་རེད་ཟེར་ན་སྤང་བྱ། ད་ང་ཚོས་གེགས་སྤང་དགོས་ཡ་རེད་བ་ད་སྤང་བྱ། དེ་ནས་ཤེས་བྱ་ཐམས་ཅད་ཇི་ལྟ་བ་བཞིན་དུ་མངོན་སུམ་དུ་གཟིགས་པ་ལ་སྒྲིབ་པས་ཨ་ནི། ཤེས་སྒྲིབ་རེད་བ་ད་སྒྲིབ་པ་དང། སྤང་བྱ་དེ་ལ་ཤེས་བྱའི་སྒྲིབ་པ་ཟེར་གྱི་ཡོད་རེད་བ། མི་ཤེས་པའི་རྒྱུ་བཞི་ནི། ཡུལ་བསྐལ་བས་མི་ཤེས་པ། ད། དཔེར་ན། ཡུལ་ཐག་རིང་པོ། དེ་ཚོའི་ད་ལྟ་འདུག་སེ་བསྡད་པའི་སྒང་ལ་ཡུལ་ཐག་རིང་པོ་གི་གནས་སྟངས་དེ་ཚོ་ང་ཚོས་ཤེས་ཀྱི་མ་རེད་བ། ཡུལ་བསྐལ་ནས། དཔེར་ན་ཡར་ལྷ་ཡུལ་ཟེར་ཡ་འདྲ་བ་དང་དེ་ནས་གངས་ཅན་པའི་གླིང་གཞན་དང་ད་དེར་ཡུལ་ཐག་རིང་པོ་འོ་ད་དེ་ཚོ་གི། མི་ཤེས་པ། དེ་ཤེས་པ་ལ་སྒྲིབ་པ་ཟེར་དགོས་རེད་བ་ད། ཡུལ་བསྐལ་བས་མི་ཤེས་པ།

ད་ཉན་རང་དགྲ་བཅོམ་པ་དེ་དག་གིས། ཉོན་མོངས་ཙམ་སྤངས་པ་རེད་མ་གཏོགས་ཤེས་སྒྲིབ་སྤངས་ཡོག་མ་རེད་མི་ཤེས་པའི་རྒྱུ་བཞི་དེ་ཚོ་སྤངས་ཐུབ་ཡོག་མ་རེད། དེ་ཡིན་དུས་ད་ལྟ་རང་དོན་རྫོགས་ཡོག་མ་རེད་གཞན་དོན་ཡོངས་སུ་རྫོགས་གི་མ་རེད། དེ་རེད། མ་སྤངས་པའི་ཕྱིར། འོང་དེ་ནས། ཁྱིམ་བདག་དཔལ་སྦྱིན་གྱིས།

དགོན་པ་ལ་གྲྭ་པར་ད་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་གི་ཡིན་ཁྱིམ་འདི་པའི་སྙིང་པོ་གང་ཡང་མི་འདུག་བསམ་པ་བྱས་ནས་ཨ་ནི་དགོན་པ་ལ་ཡ་རྒྱལ་བྱེད་ཀྱི་ཚལ་རྒྱ་གར་རྒྱལ་བྱེད་ཀྱི་ཚལ་ལ་ཡ་ཨ་ནི་དགོན་པ་ལ་ཡ་ཞུགས་ཀྱི་ཡིན་ཟེར་ཞུས་པའི་སྒང་ལ་ཨ་ནི་ཤཱ་རིའི་བུ་དང་མོཽད་གལ་གྱི་བུ་དང་གནས་བརྟན་འོད་སྲུང་ཆེན་པོ་དང་དགྲ་བཅོམ་པ་མང་པོ་ཡོད་རེད་བ་ཁོ་རང་ཚོ་ལ་ཞུས་པའི་སྒང་ལ་ཨ་འདི་ལ་བས་ཐར་པ་ཆ་མཐུན་གྱི་དགེ་རྩ་མེད་ན་དགེ་རྩ་ཅིག་མེད་ན་ཨ་ནི་རབ་ཏུ་བྱུང་ནས་འགྲིག་གི་མ་རེད་དགོངས་ནས་ཨ་ནི་འདུག་བསམ་མནོ་བཏང་པའི་སྒང་ལ་ཨ་ནི། མཁྱེན་གྱི་ཡོད་མ་རེད། དེའི་རྒྱུད་ལ་དགེ་རྩ་ཡོད་པ་ཁྱོན་ནས། མཁྱེན་གྱི་ཡོད་མ་རེད། དེ་ཡིན་དུས་རབ་ཏུ། མ་བྱུང་བ་རེད། རབ་ཏུ་མ་བྱུང་བ་བྱས། ཨ་ནི་གཞུག་གུ། ཨ་ནི་སངས་རྒྱས་བཅོམ་ལྡན་འདས་ལ་ཞུས་པའི་སྒང་ལ། སངས་རྒྱས་བཅོམ་ལྡན་འདས་ཀྱིས་འོ་ད་ཐར་པ་ཆ་མཐུན་གྱི་དགེ་རྩ་ཡོད་རེད། དེ་ག་དུས་ཡོད་རེད་ཟེར་ན་སྔ་མ་སྔ་མ་དཔེ་བསྐལ་པ་དཔེ་ད་ལོ་མང་པོ་མང་པོ་ཞིག་གི་གོང་དེ། གི་ལ་དེ་ནས། ཁོ། ལྕི་བ་ཞིག་གི། ཆུ། ཅིག་དེ་དཔེར་ན་སངས་རྒྱས་ཀྱི་རིང་བསྲེལ་ཡོད་མཁན་གྱི་མཆོད་རྟེན་ཅིག་བྱས། དེའི་མཐའ་དེ་ལ་དེ་ནི་ཆུ་འདུག་སེ་ཡོད་སྡེ་པས་ཆུ་གིས་བསྐོར་བསྡད་པ་ཅིག་གིས། འོ་ན་དེའི་སྒང་ལ་ལྕི་བ། ལྕི་བ་སྐམ་པོ་ཅིག་ཆུ་སྒང་འདུག་སེ་ཁྱེར་ཏེ། དེའི་གསེང་དེ་ལ་ཁོ་འབུ་ལྕི་བ་ནང་ཡོད་རེད། འབུ་ལྕི་བ། ཆུ་འདབ་པ་ཅན། དེ་ཡིན་དུས་ཨ་ནི། ཆུ་སྒང་གི་ལྕི་བ་སྐམ་པོ་དེ་འདུག་སེ་ལྷགས་པ་རྒྱབ་ཤུགས་ཅིག་གིས་ཨ་ནི་འདུག་སེ་བསྐོར་ར་ཡེ་བསྐོར་བྱས་ནས། མཆོད་རྟེན་ལ་བསྐོར་ར་ཅིག་ཐེབས་པ་འདྲ། དེ་ཡིན་དུས། འོ་ད་དེའི་གི་དགེ་རྩ་བསགས་ནས། རེ་བ་ད་ཞིང་གི་མཐུ་ལ་བརྟེན་པ་འགའ་ཞིག་མ་གཏོགས་ཟེར་ཡ་ཅིག་ཞིང་གི་མཐུ། ད་སངས་རྒྱས་རེ་བ་ད་སངས་རྒྱས་ཀྱི་རིང་བསྲེལ་ཡོད་པ་ཡིན་དུས། འོ་དེ་ལ་འདུག་ཟེར་ཁོ་རང་སྐོར་ར་རྒྱབ་དགོས་བསམ་ཡ་ད་ག་གེ་ཡོག་མ་རེད་ལྕི་བ་ཁོ་རང་འདུག་ཟེར་ལྷགས་པ་གིས་རླུང་གིས་འཁྱེར་ནས་སྐོར་ར་ཐེབས་པ་རེད་དེའི་ནང་ལ་འབུ་དེ་ཡོད་ཙང་ཁོ་སྐོར་ར་ཅིག་ཐེབས་རེ་བ། དེ་ཡིན་ད་དེའི་གི་དགེ་རྩ་ཅིག་ཆགས་གི་ཡོག་རེད། དགེ་རྩ་འོ་དེ་དེ་འདྲའི་དགེ་རྩ་ཕྲ་མོ་དེ་སངས་རྒྱས་ཀྱིས་གཟིགས་ནས་འོ་ད་རབ་ཏུ་བྱུང་ན་འགྲིག་གི་འདུག་གསུངས་ཡོད་འདུག་བྱས་ཙང་ཉན་རང་དགྲ་བཅོམ་པ་དེ་ཚོས་རབ་ཏུ་བྱུང་ཐུབ་མི་འདུག་བ་དེ་གས་ཧ་ཅང་གི་པས་ད་དུས་བསྐལ་པ་རེ་ལ་ངོ་བོ་ཕྲ་བ་རེ་མི་ཤེས་པའི་རྒྱུ་བཞི་སོགས་མ་སྤངས་པ་ཡིན་ཙང་སྐྱོན་དེ་ཚོ་ཡོང་གི་ཡོད་རེད་འོ་འདུག་ཟེར། མི་ཤེས་པའི་རྒྱུ་བཞི་འོ། དེ་བྱས་ཟབ་ཅིང་མཐའ་ཡས་པའི་མི་ཤེས་པ་སོགས་མ་སྤངས་པའི་ཕྱིར། དེས་ན། དེས་ན། རབ་ནས་གཙང་པོའི་ནང། ཆུ་གཏིང་ཐུང་ཞིང། གྲམ་རྡོ་མང་ལ་རྐང་འགྲུལ་གྱིས། བརྒལ་ཐུབ་པའི་ལམ་སྟེ། ཟེར་རབ་འདུག་པ། ཕ་གི་ཆུ་རབ་ཕ་གི་ཆུ་དཔེ་མང། རྡོ་སྲབ་སྲབ་ཡོད་ས། ཆུ་དཔེ་མགྱོགས་པོ་མི་འགྲོ་ས་སྲབ་སྲབ་ཡོད་ས་དེ་ནི་བ་ད་རབ་བཅད་བོར་བ་ད་ཆུ་རབ་བྱ་ཡ། འོ་དེ་ཟེར། གཙང་པོ་བརྒལ་ཐེངས་གཅིག་ཡིན་པ་ལ། གོས་རྫེ་བ་དང་ལྷམ་བཅང་བ་ཐེངས་གཉིས་བྱེད་པ་ལ་དགོས་པ་མེད་པ་ལྟར། དེ་རེད། རབ་ཁ་གཅིག་ལ། འདི་ནི་རྫེ་འཆང་གཉིས་ཟེར་ཡ་དེ། གཏམ་དཔེ་འདྲ་བོ་གསུངས་པ་རེད། དགོས་པ་མེད་པ་ལྟར་ཐེག་དམན་གྱི་ལམ་ལས་དགྲ་བཅོམ་པའི་བར་ཐོབ་ཀྱང། སླར་ཡང་བྱང་ཆུབ་ཀྱི་སེམས་བསྐྱེད་དེ་ཐེག་པ་ཆེན་པོའི་ཚོགས་ལམ་ནས་བཟུང་སྟེ་རྒྱལ་སྲས་ཀྱི་སྤྱོད་པ་ལ་གཞི་ནས་བསླབ་དགོས་པས་ད་ཉན་རང་གི་ལམ་ལ་ཕྱིན་པ་ཡིན་ན།

འདི་ནི། རབ་ཁ་གཅིག་ལ་རྫེ་འཆང་གཉིས་དེ་རེད། ཁྱོད་ཀྱིས་རབ་ཕར་བཅད་པའི་སྒང་ལ་ལྷམ་གོག་ཕུད་བོར་བ་དང་ཀོ་བའི་ལྷམ་གོག་སྔ་མ་ཡིན་ན་ཀོ་བའི་ལྷམ་གོག་རེད། གོས་འདི་ནི་ཀོ་མགོ་ཀོ་ཆག་གྲོག་རོགས་ལྷམ་གོག། བྱས་ཙང། ལྷམ་གོག་ཕུད་བོར་བ་དང་ཨ་ནི་འདི་ཚོའི་ཡ། དུག་ལོག་ཡར་རྫེ་ཡ་དེ་ཚོ་རྡུལ་སུ་བསྡམས་ནས་རྫེ་ཡ་དེ་ཚོ། ཐེངས་གཅིག་གིས་རྫེ་ཐེངས་གཅིག་གིས་ཆོག་པ་ལ། ཨ་ནི་ཡང་འཇོག་ཧང་གོ་གོ་འཇོག་ཅའོ་གོ་པི་འཇོག་དང་རྫི་ཐིང། ཐིང་གཉིས་གསུམ་བྱེད་དགོས་ཡ་དེ། ཨ་ནི་དེ་གར་སོང་བ་རེད། དགོས་པ་མེད་པ་རེད་སོང་བ་རེད། རབ་དགའི་གཅིག་ལ་རྫི་ཆང་སྙིང་གི་དང་པོ་ནི་དགའ་ཐིང་གཅིག་ལ་པའི་ཆ་ཚང་དགའི་ཐོད་པ་བྱེད་བྱ། དེ་སྟབས་བདེ་གི་རེད་ཡག་གི་རེད་སོང་ཡང་དཔེ་དེ་རེད། དགའ་ཐིང་གཅིག་ཡིན་པ་ལ་གུས་བརྩེ་བ་དང་ལྷམ་བཅངས་པ་ཐིང་གཉིས་བྱེད་པ་ལ་དགོས་པ་མེད་པ་ལྟར། ཐེག་དམན་གྱི་ལམ་ལས་དགྲ་བཅོམ་པའི་བར་ཐོབ་ཀྱང་སླར་ཡང་བྱང་ཆུབ་ཀྱི་སེམས་བསྐྱེད་དེ་ཐེག་པ་ཆེན་པོའི་ཚོགས་ལམ་ནས་བཟུང་སྟེ་རྒྱལ་སྲས་ཀྱི་སྤྱོད་པ་ལ་གཞི་ནས་སློབ་དགོས་པས་དེ་ནས་དཔེར་ན། དགོན་པ་གཅིག་ལ་དགོན་པ་གཅིག་ལ་གསར་ཞུགས་བྱས། ལག་བདེ་ནས་མཁན་པོའི་བར་བྱས་ཟིན་ནས་སླར་ཡང་དགོན་པ་གཞན་ཞིག་ཏུ་གསར་ཞུགས་ལག་བདེ་ནས་བཟུང་གཞི་ནས་བྱེད་དགོས་པ་ལྟར་འགྱུར་བས། དེས་ན་དང་པོ་ཉིད་ནས་ཐེག་ཆེན་ལ་འཇུག་པ་གལ་ཆེ་གསུངས། དེ་མ་གཏོགས་ཐེག་དམན་གི་ལམ་ལ་ཞུགས་ཆོག་གི་མ་རེད་གསུང་གི་ཡོད་མ་རེད། ཐེག་དམན་གི་ལམ་དེ་དཔེ་ཡང་ཅིག་དམན་པ་སྡུག་ཆག་རེད་གསུང་གི་ཡོད་མ་རེད། མཐར་གཏུགས་ན་སངས་རྒྱས་ཀྱི་ས་ལ་འགྲོ་དགོས་ཀྱི་ཡོད་ན། དམིགས་ཡུལ་དེ་སེམས་ཅན་གྱི་དོན་དུ་སངས་རྒྱས་ཀྱི་ས་ལ་འགྲོ་དགོས་ཀྱི་ཡོད་ན་དང་པོ་ཉིད་ནས་ཐེག་ཆེན་ལ་ཞུགས་ན་དགའ་གི་རེད་གསུང་བ་རེད་འོ་དེ་རེད། དེ་ཡང་དེ་ནི་སློབ་དཔོན་ཙནྡྲ་གོ་མིས་མཛད་པ་སློབ་སྤྲིང་ལས། འདི་ལ་ཤོ་ལོ་ཀ་ཉིས་བརྒྱ་ཡོད་པར་གསུངས་སྟབས་སློབ་སྤྲིང་ལ། རང་གི་ཉེ་དུ་ན་རང་གི་ཉེ་དུ་ནང་གི་མཐར་ཐུག་པ་མ་རྒན་འགྲོ་བ་རིགས་དྲུག་གི་སེམས་ཅན་རྣམས་འཁོར་བའི་རྒྱ་མཚོའི་ཁོངས་སུ་ཆུད་པར་གྱུར་པ། མ་ཟད་མ་རྒན་ཉེ་དུ་ཆེས་མང་པོ་ཞིག་ནི་ངན་སོང་གསུམ་གྱི་རྒྱ་མཚོའི་ཀླུང་གི་ནང་དུ་ལྷུང་བ་ལྟ་བུ་སྡུག་བསྔལ་ཚད་མེད་པ་མྱོང་བཞིན་པ་འདི་རང་ལ་སྣང་བཞིན་དུ། ད་སོ་སོས་ཧ་གོ་གི་གོ་གི། འགྲོ་བ། འགྲོ་བ་རྣམས་སྐྱེ་ཤི་འཕོས་པས་ཕན་ཚུན་ངོ་མ་ཤེས་པ་དེ་ཙམ་རྒྱུ་མཚན་དུ་བཟུང་ནས། ཉམ་ཐག་པའི་མ་རྒན་འགྲོ་བ་རྣམས་ཡལ་བར་བོར་ནས། གལ་ཏེ་རང་གཅིག་པུ་འཁོར་བ་རྒྱ་མཚོའི་རང་བཞིན་དེ་ལས་ཐར་ཐབས་བྱས་ན། དེ་ལས་ཁྲེལ་དང་ངོ་ཚ་བོར་བ་ཞིག་གཞན་མེད་གསུངས། ད་དེ་ལས་པའི་ཁྲེལ་མེད་པ་ཅིག་དང་ངོ་ཚ་མེད་པ་ཅིག། ད་དེ་ལས་ལྷག་ཡོག་མ་རེད། ཅེས་གསུངས་པ་ལྟར་རང་རེས་ཕན་ཚུན་ངོ་མ་ཤེས་པ་ཙམ་ལས་སེམས་ཅན་ཐམས་ཅད་ཀྱིས་བདག་གི་མ་མ་བྱས་པ་གཅིག་ཀྱང་མེད་དེ། བདག་གི་སྐྱེ་བ་ལ་གྲངས་མེད་པ་བཞིན་དུ་མ་ཡང་གྲངས་མེད། དེའི་ཕྱིར་བདག་གི་མ་མ་བྱས་པའི་སེམས་ཅན་གཅིག་ཀྱང་མེད། མ་ནམ་བྱས། མ་ནམ་བྱས་རེས་ཀྱིས་ད་ལྟའི་ཚེ་འདིའི་མ་དང་ཁྱད་པར་མེད་པར་དྲིན་གྱིས་བསྐྱངས་པ་ཤ་སྟག་ཡིན་པས་སེམས་ཅན་ཐམས་ཅད་དང་ཚེ་འདིའི་མ་གཉིས་མ་བྱས་པ་དང་དྲིན་གྱིས་བསྐྱངས་པ་ལ་ཁྱད་པར་ཅུང་ཟད་ཀྱང་མེད་ཅིང། འོ་དེ་བསམ་བློ་བཏང་དགོས། སེམས་ཅན་ཐམས་ཅད་གཞོགས་གཅིག་ལ་བཞག། སོ་སོ་ཚེ་འདི་གི་མ་དེ་གཞོགས་གཅིག་ལ་བཞག། འོ་དེ་གཉིས་ལ་མཛུག་གུ་བཙུགས་ནས། འོ་ད། དེ་ནི་སོ་སོའི་མ་བྱས་པ། བྱས་མཉམ། དྲིན་གྱིས་བསྐྱངས་པ། བསྐྱངས་མཉམ། དེ་ལ་དཔེར་སྲང་འདྲ་བོ་བཀྱག་གི་ཡིན་ན་ཡང་ལྕི་ཁག་གི་ཡོག་མ་རེད་གསུང་བ་རེད། ཀི་ལོ་ཟེར་གྱི་རེད་པ་དེང་སང་ཡིན་ན་ཀི་ལོ་བཀྱག་གི་ཡིན་ན་ཡང་ལྕི་ཁག་ཡོག་མ་རེད་གསུང་བ་དེ་རེད། སེམས་ཅན་ཐམས་ཅད་འདི་རེད། ད་ཡང་འགའ་ཞིག་གིས། དེ་ནས་འགའ་ཞིག་གིས་འདི་ལྟར་སེམས་ཏེ། སེམས་ཅན་ཐམས་ཅད་བདག་གི་མ་མིན་ཏེ། མ་ཡིན་ན་མ་ཡིན་པ་ངོ་ཤེས་དགོས་པ་ལས་དེ་ལྟར་ངོ་མི་ཤེས་པས་སོ་སྙམ་ན། འཛམ་གླིང་འདིར་ཚེ་འདིའི་མ་ཡང། ཆུང་དུས་སུ་མ་བུ་ཁ་བྲལ་དུ་སོང་ནས། ཕྱི་དུས་ཕན་ཚུན་ངོ་མི་ཤེས་པ་མང་དུ་སྲིད་པས་ངོ་མི་ཤེས་པ་ཙམ་གྱིས་རང་གི་མ་མིན་པའི་རྒྱུ་མཚན་ཡང་དག་ཏུ་མི་འགྱུར། ད་ཚེ་འདིར་མ་ཡིན་ན་ཡང་ཆུང་ཆུང་སྒང་ནས། རེད་བ་མ་ཡི་མངལ་ནས་མར་བཙས། བཙས་པ་ནས། རེད་བ་སྨན་ཁང་ནང་ནས་ཕྲུ་གུ། བཙས་ནས། ཨ་ནི། མ་བུ་ཁ་བྲལ་སོང་བ། འཛམ་བུའི་གླིང་ན་ཕྱི་རྒྱལ་ཡིན་ན་སྟོང་ཕྲག་མང་པོ་ཡོད་རེད་བ། ཁ་བྲལ་སོང་བ། ཨ་ནི་ཡ་ཆེས་རེད་ཕྲུ་གུ། མ་བུ་ཐུག་ཡོང་དུས་ངོ་མ་ཤེས་བ། ཨོ་དེ་འདྲའི་སྟོང་ཕྲག་མང་པོ་ཡོད་རེད། ད་འོ་ན་དེ་ཁོའི་ཨ་མ་མ་རེད་བས། ངོ་ཤེས་ཀྱི་མི་འདུག་བ་ཟེར་གི་རེད། ངོ་མི་ཤེས་པ་ཙམ་རྒྱུ་མཚན་རག་གི་མ་རེད། འོ་ད། མ་བུ་པས་ཕན་ཚུན་ངོ་མི་ཤེས་པ་ཙམ་གྱིས་ཨ་མ་མ་ཡིན་པར་འགྲོ་གི་ཡོད་ན། ཨ་ནི་ཚེ་འདིའི་ཨ་མ་པས། ཆུང་ཆུང་སྒང་ནས་ཁ་བྲལ་ནས་ངོ་མི་ཤེས་པ་དེ་ཚོ་ཨ་མ་མ་རེད་པས་ཟེར་གི་རེད་བ། བྱས་ཙང་དེ་དེ་ཙམ་གྱི་རྒྱུ་མཚན་ཡོང་གི་མ་རེད། ངོ་མི་ཤེས་པ་མང་དུ་སྲིད་པས་ངོ་མི་ཤེས་པ་ཙམ་གྱིས་རང་གི་མ་མིན་པའི་རྒྱུ་མཚན་ཡང་དག་ཏུ་མི་འགྱུར། དེ་བཞིན་དུ་ཚེ་སྔ་མའི་མ་རྣམས་དུས་འདས་ཟིན་པས་མ་དྲིན་ཅན། ཡིན་པར་མི་འཐད་དོ་སྙམ་ན། ད་ཚེ་སྔ་མའི་མ་དེ་ཚོ་དུས་ཚོད་ཡོལ་ཚར་རེད། སྐྱེ་བ་སྔ་མའི་དུས་འདས་ཚར་རེད། དེ་ཡིན་ཙང་དེ་ནི་མ་འཐད་གི་མ་རེད་སྙམ་ན། མི་འཐད་དོ་སྙམ་ན། ཚེ་སྔ་མར་མ་བྱས་ཏེ་དྲིན་གྱིས་བསྐྱངས་པ་དང། ཚེ་འདིར་མ་བྱས་ཏེ་དྲིན་གྱིས་བསྐྱངས་པ་གཉིས་ལ་མ་བྱས་པ་དང་དྲིན་གྱིས་བསྐྱངས་པ་ལ་ཁྱད་པར་ཅུང་ཟད་ཀྱང་མེད་དེ། དཔེར་ན་ན་ནིང་ཕན་བཏགས་ཏེ་ཟས་ནོར་སྦྱིན་པ་དང། ད་ལོ་དེ་ལྟར་བྱིན་པ་གཉིས་དྲིན་མཉམ་པ་བཞིན་དུ། དཔེར་ན་ན་ནིང་བས་སོ་སོ་ལ་བའི་རྔན་པ་འདྲ་པོ་རེད་བ་ད་སྤྲད་ནས་རྔན་པ་ཆེན་པོ་གཅིག་བས་སོ་སོ་ལ་སྤྲད་ནས་ཕན་བཏགས་རེད་བ་ད། ད་ལོ་ཡང་ཡང་གཞན་པ་གཅིག་གིས་དེ་ག་ནང་ལྟར་གཅིག། རྔན་པ་སྤྲད་ནས་པའི་ཕན་བཏགས་ན། ཁོ་གཉིས་དུས་ཚོད་སྔ་ཕྱི་གཅིག་རེད་གཅིག་ན་ནིང། སོ་སོ་ལ་ཕན་པ་རེད་གཅིག་ད་ལོའི་ཕན་པ་རེད་ཁོ་གཉིས་ལ་དྲིན་ཆེ་ཆུང་ཡོག་རེད་བས་ཡོག་མ་རེད་བ། དུས་ཚོད་སྔ་ཕྱི་གཅིག་རེད་མ་གཏོགས། འོ་དེ་ནང་ལྟར། སྐྱེ་བ་སྔ་མའི་མ་དེ་ཚོ་སྐྱེ་བ་སྔ་དུས་དེ་སྐྱེ་བ་སྔ་མ་རེད། ཚེ་འདིའི་མ་དེ། དུས་ད་ལྟ་རེད་དུས་ཚོད་སྔ་ཕྱི་གཅིག་རེད་མ་གཏོགས་རང་ལ་བའི་དྲིན་གྱིས་བསྐྱངས་པ་དང། མ་བྱས་པ་ལ་དྲིན་མཉམ་རེད། ཨོ་འདི་རེད། ད་ལོ་དེ་ལྟར་བྱིན་པ་གཉིས་དྲིན་མཉམ་པ་བཞིན་དུས་སྔ་ཕྱི་ཙམ་གྱིས་དེ་ལྟར་མི་འགྱུར་བས་སེམས་ཅན་ཐམས་ཅད་མ་དྲིན་ཅན་ཤ་སྟག་ཡིན། དེ་ལྟ་བུའི་མ་དྲིན་ཅན་རྣམས་འཁོར་བའི་སྡུག་བསྔལ་རྒྱ་མཚོའི་ཀློང་དུ་ལྷུང་བ། འདི་ནི་ཅི་དགར་བོར་ནས། བདག་གཅིག་པུ་ཅི་ཐར་བྱེད་པ་ནི་དཔེར་ན་མ་སོགས། ཚེ་འདིའི་མ་སོགས་རང་དང་ཤིན་ཏུ་གཅེས་པའི་ཉེ་དུ་འགའ་ཞིག་རྒྱ་མཚོའི་ཀློང་གི་ནང་དུ་ཆུད་དེ་ལྷུང་ལ་ཁད་དུས། འདི་ནི་འཇིགས་པས་ངུ་འབོད་བྱེད་པ་ལ་བུས་ཅི་ཡང་མི་སེམས་པར་ཆུ་ཀླུང་འགྲམ་དུ་གླུ་གར་གྱིས་རྩེ་བ་བཞིན་དུ་དེ་ལས་མ་རབ་དང། འདི་ནི་ཁྲེལ་མེད་པ་སུ་ཞིག་ཡོད། རྒྱ་མཚོའི་ཀློང་ནི་ཆུ་ཆེ་བའི་འཁོར་ལ་ཟེར། ཆུ་དཔེ་ཁ་ཤས་པའི་མདོ་འཁོར་དེ་ཉིད་དེ་འདྲ་ཡོད། འོ་དེ་རེད་དེའི་ནང་ལ་གི་ཕྱིན་ན་ཡར་མི་ཐར་འདྲ་བོ་དེ་འདྲས་ཆུ་གཏིང་ན་མར་འཐེན་ནི། རྒྱ་མཚོའི་ཀློང་ནི་ཆུ་ཆེ་བའི་འཁོར་ལ་ཟེར་ཞིང། དེར་གྲུ་གཟིངས་དང་ཀོ་བ་སོགས་ཚུད་ན་ངེས་པར་ནུབ་པར་འགྱུར་བའི་འཇིགས་སྐྲག་ཆེན་པོ་ཡོད་གསུངས། དཔེ་དེ་བཞིན་དུ་སེམས་ཅན་ཐམས་ཅད་འཁོར་བའི་རྒྱ་མཚོ་ཆེན་པོའི་ཀློང་དུ་ཆུད་པ་འདི་དག་ད་ལྟ་བདག་དང་འབྲེལ་གང་ཡང་མེད་པ་འདྲ་ཞིག་སྣང་མོད། དེ་ལྟར་མིན་པར་བདག་གི་མ་དྲིན་ཆེན་ཤ་སྟག་ཡིན། དེས་ན་དྲིན་ཆེན་དེ་དག་ལ་བདག་གིས་དྲིན་གཟོ་བར་བྱེད་དགོས་ལ། དེ་ཡང་བཀྲེས་པ་ལ་ཟས་དང། ད་དྲིན་གཟོ་སྟངས་དེ་ག་འདྲ་གཟོ་དགོས་རེད་ཟེར་ན། དེ་ནས་བཀྲེས་པ་ལ་ཟས་སྤྲད་ཡ། སྐོམ་པ་ལ་བཏུང་བ་སྦྱིན་ཡ། དབུལ་བ་ལ་ནོར་སོགས་སྦྱིན་ཏེ་ཚིམ་པར་བྱེད་པ་ཡང་དྲིན་གཟོ་བ་ཙམ་ཡིན། དྲིན་གཟོ་བ་ཙམ་དུ་རེད་ཡིན་མོད་གསུངས། འོན་ཀྱང་དེ་ཙམ་གྱིས་སེམས་ཅན་གྲངས་ལས་འདས་པས། སེམས་ཅན་པའི་ཟད་མཐའ་མེད་པ་པའི་རྫོགས་ཡ་རྒྱུན་ནས་ཡོད་མ་རེད་བ། ཨ་ནི་ཟས་དང་གོས་སོགས་ཀྱིས་ལྡང་བ་མི་སྲིད་ཅིང། རྫས་དེ་དག་ཀྱང། ཨ་ནི་སྡུག་བསྔལ་བསྐྱེད་པའི་རང་བཞིན་ཡིན་པས་ཕན་པ་ཆེར་མི་འགྱུར་གསུང་བར། གོས་དང་ཟས་དང་བའི་སྦྱིན་པ་སོ་སོ་གང་ཡོད་ཡོད་གྱི་བའི་སྦྱིན་པ་བཏང་ཡང་དེ་དག་ཡག་པོ་རེད། ཡིན་ན་ཡང་སེམས་ཅན་ཐམས་ཅད་ལ་ལྡང་གི་མ་རེད། གོས་དང་ཟས་སྤྲད་ན་ལྡང་གི་མ་རེད་མ་ཟད་པའི་ལྡང་ས་དེ་ཚོ་ལ་ཡིན་ན་ཡང། རྫས་ཁོ་རང་ད་སྡུག་བསྔལ་གྱི་རང་བཞིན་འདྲ་པོ་ཅིག་རེད་བ་ད། མ་གཏོགས། དེ་གི་བགད་སྡུག་བསྔལ་སེལ་ཐུབ་ཡ་ཡོང་གི་མ་རེད། ཨོ་འདུག་སེ་རེད། རང་བཞིན་ཡིན་པས་ཕན་པ་ཆེར་མི་འགྱུར་ལ་མི་འགྱུར། དྲིན་གཟོ་བ་མཆོག་ཏུ་གྱུར་པ་ནི་བདེ་བ་ཐམས་ཅད་དང་ལྡན་པར་བྱས། སྡུག་བསྔལ་ཐམས་ཅད་དང་བྲལ་བར་བྱས་ན་དེ་ལས་ལྷག་པའི་དྲིན་གཟོ་བ་མེད་པས་དེས་ན་མ་སེམས་ཅན་འདི་རྣམས་བདེ་བ་ཐམས་ཅད་དང་ལྡན་ན་ཅི་མ་རུང་སྙམ་པའི་བྱམས་པ་དང། སྡུག་བསྔལ་ཐམས་ཅད་དང་བྲལ་ན་ཅི་མ་རུང་སྙམ་པའི་སྙིང་རྗེ་སྐྱེ། དེ་ཡང་མ་དེ་དག་བདེ་བ་ཐམས་ཅད་དང་ལྡན་པ་དང་སྡུག་བསྔལ་ཐམས་ཅད་དང་བྲལ་བར་བྱ་བའི་ཁུར་བུ་བདག་ལ་བབས་པས་དེ་ལྟ་བུའི་བདག་གཅིག་པུས་བྱའོ་སྙམ་པས། སོ་སོ་གཅིག་པོ་གིས་བྱེད་དགོས་བསམ་ཡག་ཅིག་དགོས་རེད་མ་གཏོགས་དེའི་དོན་དག་དེ་ཁོས་བྱེད་ཀྱི་རེད་ཡ་གིས་བྱེད་ཀྱི་རེད་དོན་དག་བྱེད་མཁན་ད་མང་པོ་འདུག་བསམ་བསམ་འདྲ་པོ་དེ་འདྲའི་བསམ་བློ་བཏང་རྒྱུ་མ་རེད་སྤྱིར་བཏང་དོན་དག་གནང་མཁན་ད་རྒྱལ་སྲས་བྱང་ཆུབ་སེམས་དཔའ་ཕ་གི་གྲངས་ལས་འདས་པ་བཞུགས་ཡོད་རེད་པ་ཡིན་ན་ཡང་དེ་གིས་ཕན་གྱི་མ་རེད་སོ་སོའི་ངོས་ནས་རེད་པ་དང། སོ་སོའི་ཕ་མ་ལ་མི་ཡིས་ཕ་གི་ཅིག་རོགས་པ་བྱས་པ་ཡིན་ན་རེད་ཡ། ད་མི་ཡིས་རོགས་པ་བྱེད་ཀི་འདུག་ཟེར་སོ་སོའི་ཕ་མ་བའི་མིག་ལོང་བ་འདྲ་བོ་ཅིག་གཡང་ལ་མར་ཟག་འགྲོ་བྱེད་ཀི་འདུག་ན་ཨོ་ད་དེ་ད་ཁོས་གཞན་དག་ཅིག་གིས་རོགས་པ་བྱེད་ཀི་རེད་ཟེར་སོ་སོ་བསྡད་བསྡད་ན་ཨ་ན་མ་རེད་རེད་བ། དེ་འགན་དེ། ཕྲུ་གུ་སོ་སོ་ལ་ཕ་གི་བབས་བསྡད་ཡོད་རེད་པ་དང། ཨོ་དེ་ན་ད། འགན་དེ་སོ་སོས་འཁྱེར་དགོས་ཀྱི་རེད། རང་གཅིག་པུས་ཟེར་དེ། དེ་ལྟ་བུའི་བདག་གཅིག་པུས་བྱའོ་སྙམ་པའི་ཁུར་དུ་འཁྱེར་བས་ལྷག་བསམ་བསྐྱེད། ལྷག་ཟེར། ཉན་རང་གི་བསམ་པ་ལས་ལྷག་པ། རེད་པ་དང་ཉན་རང་སོགས་ཀྱིས་མི་འཇོན་ཡང། རེད་པ་དང་བསམ་མནོ་དེ་རིགས་བཏང་མི་ཐུབ་ཡག་གི་བསམ་མནོ་ལྷག་པ་ག་རེ་ཡོད་རེད་ཟེར་ན་ཨ་ལ་ང་གཅིག་པུས་བྱེད་ཀྱི་ཡིན་ཟེར་ཡ་གཅིག་རེད། འགན་དེ་ང་གཅིག་པུས་བྱེད་ཀྱི་ཡིན་ཟེར་བའི་ཐག་བཅད་ནས་རེད་པ་དང་སྡུག་བསྔལ་སེལ་ཡ་དང་བདེ་བ་སྒྲུབ་ཡ་གི་ཁུར་དེ་ངས་བྱེད་ཀྱི་ཡིན་ཟེར་ཐག་བཅད་ནས་ཚོང་དང་མ་སོང་ན་པའི་ཚོང་ཐག་བཅད་ཡ་འདྲ་པོ་ཞིག་རེད་པ་ད། རེད་པ་ད། ཐག་ཆོད་པ་འདྲ་པོ་ཡོང་བ་དེ་འདྲའི་གཅིག་ལ་ད་ལྷག་བསམ་ཟེར་གྱི་རེད། དེ་ལ་དེ་ནི་ནང་གསེས་བྱེད་ཀྱི་ཡིན་ན་བྱམས་པ་ལྷག་བསམ་སྙིང་རྗེ་ལྷག་བསམ་ཟེར་ཡ་ཡོད་རེད་པ། དེ་ལྟ་བུའི་བདག་གཅིག་པུས་བྱའོ་སྙམ་པའི་ཁུར་དུ་འཁྱེར་བས་ལྷག་བསམ་བསྐྱེད། འོ་ན་ཁྱོད་ལ་ད་ལྟ་དེ་ལྟ་བུའི་ནུས་པ་ཡོད་དམ་ཞེ་ན། ད་སེམས་ཅན་ཕ་གི་བདེ་སྡུག་གི་དོན་དག་སྒྲུབ་ཡ་དེ་ང་རང་གིས་བྱེད་ཀྱི་ཡིན་ཟེར་ཐག་ཆོད་པ་རེད་པ། ད་ཐག་ཆོད་ཀྱི་ཡོད་ན་འོ་ན་ཁྱེད་རང་ལ་ནུས་པ་དེ་ཡོད་པས་ཟེར་ན། ནུས་པ་དེ་ད་ལྟ་ཡོད་མ་རེད། ཡིན་ན་ཡང་མ་འོངས་པ་ལ་སྒྲུབ་ཡ་ཡོད་པ་དམིགས་ཡུལ་གྱི་བསམ་བློ་བཏང་ཡ་རེད་པ་ཐབས་ཤེས། འོ་ན་ཁྱོད་ལ་ད་ལྟ་དེ་ལྟ་བུའི་ནུས་པ་ཡོད་དམ་ཞེ་ན་ད་ལྟ་ནི་སེམས་ཅན་ཐམས་ཅད་ལྟ་ཞོག་སེམས་ཅན་གཅིག་གི་ཡང་དོན་བྱ་བའི་ནུས་པ་མེད་མོད། འོ་ན་སུ་ལ་ཡོད་ན་རེ་ཞིག་ཉན་རང་དང་དག་ས་ལ་གནས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཀྱང་སེམས་ཅན་གྱི་དོན་ནུས་མོད། ད་ཉན་རང་དགྲ་བཅོམ་པ་སོགས་སྤྱིར་བཏང་བྱེད་ཀྱི་ཡིན་ན་ད་རྫུ་འཕྲུལ་རེད་འོ་ད་བསམ་གྱིས་མི་ཁྱབ་པ་ཡོད་རེད་པ་ད་ཉན་རང་དགྲ་བཅོམ་པ་ཚོ་ལ་ཡོད་རེད། ཨ་ནི་དག་ས་ལ་གནས་པའི་བྱང་རྒྱལ་སྲས་བྱང་ཆུབ་སེམས་དཔའ་སོགས་ད་དེ་ལས་ཀྱང་ཨ་ནི་རྫུ་འཕྲུལ་རེད་རེད་པ་ད། དཔེར་ན་སྐད་ཅིག་གཅིག་ལ་ཕ་གི་ཞིང་བརྒྱ་ལ་ཕེབས་ཐུབ་ཡག་འདྲ་པོ་དང། འོ་ད་དེ་ནང་བཞིན་ཕ་གི་ལུས་བརྒྱ་སྤྲུལ་ཐུབ་ཡག་འདྲ་པོ། ས་དང་པོ་པ་ད་ད་དེ་ནས་ཡང་ལུས་སྟོང་དང། འོ་ད་ཁྲི་དང་འབུམ་དང་ཡང་ཕར་འགྲོ་གི་རེད་པ། འོ་ད་དེ་འདྲའི་གི་ཕ་གི། སེམས་ཅན་གྱི་དོན་དག་བསྒྲུབ་ཡག་ལ་དཔེ། མཐུ་ནུས་དཔེ། སྤྱིར་བཏང་བྱས་ན་ད་མཐུ་ནུས་ཆེན་པོ་ཡོད་རེད་དེ། གསུང་གོ། ད་ཉན་རང་དང་དག་ས་ལ་གནས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཀྱང་སེམས་ཅན་གྱི་དོན་ནུས་མོད། དེ་ཡང་ཉི་ཚེ་བ་ལས་སངས་རྒྱས་ལྟར་ནུས་པ་མིན་ལ། སངས་རྒྱས་ཀྱིས་སེམས་ཅན་གྱི་བི་གའི་དོན་དག་མཛད་ཚུལ་དེ་དང། འོ་ད་ཉན་རང་དང་དག་ས་ལ་གནས་པའི་བྱང་ཆུབ་སེམས་དཔའ་གཉིས་ཀྱིས་སེམས་ཅན་གྱི་དོན་དག་མཛད་ཚུལ་གཉིས་བསྡུར་གྱི་ཡིན་ན། འོ་དེ་ནི་ཉན་རང་དང། དག་ས་ལ་གནས་པའི་བྱང་ཆུབ་སེམས་དཔའ་ཚོ་གིས་བི་གའི་སེམས་ཅན་གྱི་དོན་མཛད་ཡ་དེ་ཉི་ཚེ་བ་ཙམ། ཟུར་ཆ་གཅིག། དེ་རེད་བ། དེ་རེད་བ་ད། སངས་རྒྱས་ཀྱིས་པའི་སེམས་ཅན་གྱི་དོན་མཛད་ཡ་བི་གའི་དེ་ལ་ཆ་པའི་སྟོང་ཕྲག་གཅིག་བྱེད་ཀྱི་ཡིན་ན་སྟོང་ཕྲག་གཅིག་གི་ཟུར་ཆ་ཙམ་གཅིག་མ་གཏོགས་ཡོང་གི་ཡོད་མ་རེད། སེམས་ཅན་གྱི་དོན་མཛད་དོན་ནུས་མོད་དེ་ཡང་ཉི་ཚེ་བ་ལས་གསུངས་པ་དེ་རེད་བ་སངས་རྒྱས་ལྟར་ནུས་པ་མིན་ལ། དེས་ན། སེམས་ཅན་གྱི་དོན་མཛད་པ་ལ་འགྲན་ཟླ་དང་བྲལ་བ་ནི་སངས་རྒྱས་ཉག་གཅིག་ཡིན་ཏེ། ད་དེ་ལས་ལྷག་པ་གཅིག་ཡོད་མ་རེད། སེམས་ཅན་གྱི་དོན་མཛད་པ་ལ་འོ་ད་འགྲན་ཟླ་དང་བྲལ་བ་འདི་སངས་རྒྱས་ཉག་གཅིག་རེད། དེས་སྐུའི་འོད་ཟེར་རེ་རེས་ཀྱང། སེམས་ཅན་དཔག་ཏུ་མེད་པ་སྨིན་གྲོལ་ལ་འགོད་ནུས་ཤིང། འགོད་ནུས་ཤིང་སེམས་ཅན་རེ་རེའི་མདུན་དུ་ཡང་རང་རང་གི་ཁམས་དང་དབང་པོ་དང་བསམ་པ་དང་བག་ལ་ཉལ་དང་མཐུན་པའི་སྐུར་སྤྲུལ། རང་རང་གི་སྐད་དུ་ཆོས་སྟོན་པ་སོགས་མཛད་ནུས་པའི་ཕྱིར་རོ། ད་སེམས་ཅན་གྱི་དོན་དག་མཛད་དུས་པའི་སེམས་ཅན་རེ་རེ་གི་མདུན་དུ་ཡང་སོ་སོ་སོ་སོ་གི་ཁམས་དང་བསམ་པ་བག་ལ་ཉལ་ཇི་ལྟ་བ་བཞིན་དུ་བི་གའི་དོན་མཛད་མཁན་སངས་རྒྱས། སེམས་ཅན་རེ་རེའི་མགོ་ཐོག་ལ་ཨོ་དེ་སངས་རྒྱས་ཀྱི། སངས་རྒྱས་ཐམས་ཅད་བཞུགས་བསྡད་ཡོད་གསུངས་ཡ་ཨོ་དེ་རེད་བ། སེམས་ཅན་རེ་རེའི་མགོ་ཐོག་ལ་ཨོ་ཏི། སངས་རྒྱས་ཐམས་ཅད་པའི་བཞུགས་ཡོད་རེད། དེ་ནི། དོན་མཛད་ཀྱི་ཡོད་རེད། ཨོ་དེ་འདྲའི་གཅིག་ཉན་རང་དགྲ་བཅོམ་པ་ཚོ་དང། རྒྱལ་སྲས་བྱང་ཆུབ་སེམས་དཔའ་ས་མཐོན་པོ་ལ་གནས་པ་ཚོས་གནང་ཐུབ་ཀྱི་མ་རེད། དེ་རེད། བག་ལ་ཉལ་དང་མཐུན་པའི་སྐུར་སྤྲུལ། རང་གི་སྐད་དུ་ཆོས་སྟོན། གསུང་གཅིག་ཉིད་དུ་གསུངས་ན་ཡང་དུ་མ་ཉིད་དུ་སོ་སོར་གོ་ཟེར་དེ་རེད་བ། འོ་ད་སངས་རྒྱས་ཀྱིས་པའི་ཆོས་གསུངས་པའི་སྒང་ལ་སྐད་བསྒྱུར་དགོས་ཀྱི་མ་རེད། འོ་ད་སོ་སོ་སོ་སོའི་ལུང་པ་སོ་སོའི་སྐད་རིགས་མི་འདྲ་བ་སྟོང་ཕྲག་གཅིག་ཡོད་པ་ཡིན་ན་ཡང་དེ་ལ་མར་སངས་རྒྱས་ཀྱིས་ཆོས་ཚིག་གཅིག་མར་གསུངས་ཡོང་དུས་ཚང་མ་ལོག་གིས་གོ་འགྲོ་གི་ཡོད་རེད། དེ་རེད་བ་ད། འོ་ད་དེ་འདྲའི་གི་པི་ཀའི་སེམས་ཅན་གྱི་དོན་མཛད་ཡ་གསུང་གི་མཛད་པ་པའི་བསམ་གྱིས་མི་ཁྱབ་པ། འོ་ད་སྐུའི་མཛད་པ་གསུང་གི་མཛད་པ་ཐུགས་ཀྱི་པི་ཀ་ཕྲིན་ལས་ཀྱི་མཛད་པ་ད་བསམ་གྱིས་མི་ཁྱབ་པ་ཅིག་ཡོད་རེད་བ། སངས་རྒྱས་ཀྱི་འོ་དེ་རེད། སངས་རྒྱས་ཀྱི་གོ་འཕང། དེ་ནས་རང་རང་གི་སྐད་དུ་ཆོས་བསྟན་པ་སོགས་མཛད་ནུས་པའི་ཕྱིར་རོ། འོ་ན་དེ་ལྟ་བུའི་སངས་རྒྱས་ཀྱི་གོ་འཕང་དེ་རང་གིས་ཐོབ་ནུས་པར་འདུག་གམ་མི་འདུག་ཅེ་ན། སོ་སོས་བསམ་བློ་བཏང་ནས་ད་དེའི་གོ་འཕང་དེ་སོ་སོས་ཐོབ་ཐུབ་ཀྱི་རེད་ཐོབ་ཐུབ་ཀྱི་མ་རེད། དེ་ནུས་ཏེ། དེ་བསྒྲུབ་པའི་རྟེན་གྱི་ནང་ནས་མཆོག་ཏུ་གྱུར་པ་ནི་དལ་འབྱོར་གྱི་རྟེན་ཡིན་ལ། སངས་རྒྱས་ཀྱི་གོ་འཕང་བསྒྲུབ་ཡ་གི་རྟེན་མཆོག་ཏུ་གྱུར་པ་དེ་དལ་འབྱོར་གྱི་མི་ལུས་འདི་རེད། དེ་ནི་རང་གིས་མ་བགྱིས་པ་མ་གཏོགས་ཚེ་གཅིག་ལ་ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་བསྒྲུབ་པར་ནུས་པའི་ལུས་རྟེན་ཁྱད་པར་ཅན། འོ་ད་འཛམ་བུའི་གླིང་པའི་མི་མངལ་སྐྱེས། ས་ཆུ་མེ་རླུང་ཁམས་དཀར་དམར་ཏེ་ཁམས་དྲུག་ལྡན་གྱི་རྟེན་འདི་ལྟ་བུ་ནི་ཐོབ། སངས་རྒྱས་བསྒྲུབ་པའི་ཐབས་ནི། ཐེག་པ་ཆེན་པོའི་ཆོས་ཡིན་ལ། དེ་ནི་རང་རེས་ཚང་ལ་མ་ནོར་བའི། བསྟན་པའི་སྙིང་པོ་རྗེ་རྒྱལ་བ་གཉིས་པའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ། དྲི་མ་མེད་པ་འདི་ལྟ་བུ། འདི་ལྟ་བུ་དང་ནི་མཇལ། བསྟན་པ་དཔེ་དྲི་མ་མེད་པ། འོ་ད་དེ་ནི་དཔེ་བསྲེས་ལྷད་དང་བྲལ་བསྡད་པ་འདྲ་བོ། རེད་པ་ད། དེ་ནི་དེ་དང་མཇལ། མདོར་ན་རང་གིས་མ་བརྩོན་པ་ཁོ་ནས་ལུས་པ་མ་གཏོགས་ད་སོ་སོ་གིས་དཔེ་བརྩོན་པ་མ་བགྱིས་སོ་སོ་ལ་བརྩོན་འགྲུས་མེད་ནས་ད་ད་ལྟ་བར་དུ་ལས་སོང་ཅིག་རེད་མ་གཏོགས་ཨོ་ད་ལུས་པ་མ་གཏོགས་འགལ་རྐྱེན་ཐམས་ཅད་དང་བྲལ་མཐུན་རྐྱེན་ཐམས་ཅད་ཚང་པ་འདི་ལྟ་བུའི་རྟེན་བཟང་པོ་ཐོབ་དུས་མི་ནུས་ན་ཕྱི་ནས་འདི་ལས་བཟང་བའི་རྟེན་དང་ཆོས་མི་འབྱོར་ངེས་པ་ཡིན། ད་འདི་ལས་བཟང་བའི་རྟེན་དལ་འབྱོར་གྱི་མི་ལུས་ཐོབ་ཡ་ཅིག་ཡ་ཡོག་མ་རེད། ཆོས་འཆད་ཡ་ཐེག་པ་ཆེན་པོའི་ཆོས་འོ་ད་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་འདི་ལས་ལྷག་པ་ཅིག་ཕྱིན་ཆད་མཇལ་ཡ་ཡོག་མ་རེད། ཆོས་མི་འབྱོར་ངེས་པ་ཡིན། རང་ཅག་འགའ་ཞིག་གིས་དེང་སང་སྙིགས་མའི་དུས། དུས་ཚོད་ངན་པ་རེད་ཟེར་མོད། འོ་ཅག་ང་ཚོ་ལ་གསུངས་རེད་པ། དུས་ཚོད་འདི་ལས་བཟང་བ་ཞིག། དེ་ནི་སྔོན་ཆད་འཁོར་བ་ཐོག་མེད་ནས་དེང་ཕན་ལ་བྱུང་མ་མྱོང་བ་རེད། ད་རེས་ལན་གཅིག་འདི་ལྟ་བུའི་སྐབས་རྙེད་པའི་དུས་འདིར་སངས་རྒྱས་ཀྱི་གོ་འཕང་དེ་ཅི་ནས་ཀྱང་བསྒྲུབ་དགོས། དེས་ན་ཆེད་དུ་བྱ་བ་མ་རྒན་སེམས་ཅན་ཐམས་ཅད་ཀྱི་དོན་དུ་ཐོབ་བྱ་བླ་ན་མེད་པ་རྫོགས་པའི་བྱང་ཆུབ་དེ་བདག་གིས་ཅི་ནས་ཀྱང་ཐོབ་པར་བྱའོ་སྙམ་པའི་བྱང་ཆུབ་ཀྱི་སེམས་ཀྱི་དམིགས་རྣམ་གསལ་འདེབས། ད་དེ་ནི་སྐྱེས་བུ་ཆེན་པོའི་ལམ་གྱི་རིམ་པའི་སྒོ་ནས་ཀུན་སློང་བཅོས་པ་ཡིན། ད་སྐྱེས་བུ་གསུམ་ག་གི་ཚང་སོང་ང། སྐྱེས་བུ་གསུམ་གྱི་ལམ་གྱི་འགྲོས་དང་མཐུན་པའི་དེ་ནི་ཀུན་སློང་བཅོས་ཚུལ་ཏེ། རང་རྒྱུད་གཏོགས་པའི་སྡུག་བསྔལ་གྱིས་གང་ཞིག་གཞན་གྱི་སྡུག་བསྔལ་ཀུན་ཡང་དག་ཟད་པར་ཀུན་ནས་འདོད་དེ་ནི་སྐྱེས་བུ་མཆོག་ཡིན་ནོ། འོ། དེ་རེད། ཀུན་སློང་བཅོས་པ་ཡིན། དེ་ལ་རྩོལ་མེད་ཀྱི་མྱོང་བ་ནམ་ཐོན་པ་ན་ད་དང་པོ་བི་ཀའི་དཔྱད་སྒོམ་བྱས་ནས་འོ་ད་ལུང། རིགས་པ། དཔེ། འོ་ད་དེ་འདྲ་གི་རྒྱུ་མཚན་མཐའ་སྐོར་སྐོར་བྱས་ནས། དཀའ་ལས་འདྲ་བོ་བརྒྱབ་ན་ཨ་ནི་བསམ་མནོ་དུ་འཁོར་ཡོང་ཡང་དེ་བསམ་མནོ་ཡག་པོ་འཁོར་ནས་གོ་བ་འདྲ་པོ་བྱས་ནས་ཡག་པོ་འཁོར་ཡོང་དུས་དེ་རྩོལ་བཅས་རེད་བ་ད་རྩོལ་བ་བཅས་ཏེ་ད་དེ་ལ་སྦྱང་སྦྱང་སྦྱང་ཉི་མ་རྟག་པར་འོ་དུ་དཔྱད་ནས་དཔྱད་སྒོམ་བྱས་ནས་སྒོམ་སྒོམ་སྒོམ་ནས་ད་དེ་འདྲའི་གི་ལུང་རིགས་གི་ཐ་གུ་རེ་གུ་ཞེ་དྲག་མ་དགོས་པ་བྱས་ནས་ཕ་གིའི་རྟོགས་པ་སྐྱེས་ཡོང་དུས་ཨ་ནི་དེ་ལ་རྩོལ་མེད་ཟེར་གོ་རེ་དེ་ལ་རྩོལ་མེད་ཀྱི་མྱོང་བ་ནམ་ཐོན་པ་ན་བྱང་ཆུབ་ཀྱི་སེམས་སྐྱེས་པ་ཡིན། བྱང་ཆུབ་ཀྱི་སེམས་སྐྱེས་པ་ཡིན། དེ་ལྟ་བུའི་སངས་རྒྱས་ཀྱི་གོ་འཕང་དེ་ཐོབ་པ་ལ་དེ་བསྒྲུབ་དགོས། སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་གྱི་སངས་རྒྱས་ཀྱི་གོ་འཕང་དེ་བསྒྲུབ་པ་ལ་དེ་ཐོབ་པ་ལ་དེ་བསྒྲུབ་དགོས། སོ་སོ་གི་ཕར་བསྒྲུབ་དགོ་རེད་མ་གཏོགས་སངས་རྒྱས་ཀྱི་གོ་འཕང་མར། སླེབས་ཡོང་ཡང་ཅིག་ཕེབས་ཡོང་ཡང་ཅིག་ཡོག་མ་རེད་བ། སྒུག་བསྡད་ན་མར་ཕེབས་ཡོང་འདྲ་བོ་ཅིག་རེད་བ་ད་ལྷ་ཞུགས་གི་སོ་རེད་བ་ཅིག་མར་ཞུགས་འགྲོ་ཡ་ཡོག་མ་རེད། སོ་སོ་གི་ཕར་སྒྲུབ་དགོ་རེད་བ་ད། གོ་འཕང་དེ་སྒྲུབ་དགོས། དེ་སྒྲུབ་པ་ལ་སྒྲུབ་ཚུལ་ཤེས་དགོས། དེ་མི་ཤེས་ན་ཆོས་བྱེད་འདོད་ཀྱིས་དབེན་པའི་གནས་སུ་སོང་ཡང་ད་སངས་རྒྱས་ཀྱི་གོ་འཕང་སྒྲུབ་ཡ་གི་སྒྲུབ་ཚུལ་ལམ་གི་རིམ་པ། འགོ་བཤེས་གཉེན་བསྟེན་ཚུལ་ནས་མི་སློབ་པའི་ཟུང་འཇུག་གི་བར་གྱི་ལམ་གྱི་རིམ་པ་ཅིག་རེད། དེའི་ལམ་གྱི་རིམ་པ་དེ་ཆ་ཚང་པའི་སོ་སོ་རྗེས་མཐུད་ག་འདྲ་ཅིག་ཡིན་པ་ནི་རྐང་གྲངས་དེ་ཚང་བ་ཅིག་པའི་སོ་སོ་མ་ཤེས་ན། ཨ་ནི། ཕ་གི་ཆོས་བྱེད་ཀྱི་ཡིན་བསམ་པ་བྱས་ནས་ཅིག། ཆོས་བྱེད་འདོད་ཀྱིས། ཕ་གི་ཀུན་སློང་དྲག་པོ་འདྲ་པོ་ཅིག་བྱས་ནས་ལམ་སང་ད་ག་རི་ཁུག་ཁུག་ཁུག་ཅིག་ལ་ག་གི་ཕ་གི་སྦྱང་བ་མ་བྱས་པ་བྱས་ནས་རི་ཁུག་ཁུག་ཅིག་ལ་འཛུལ་ན་དབེན་པའི་གནས་སུ་སོང་ཡང་ཨ་ནི་སྔགས་འདྲ་བགྲང་ཟེར། འོ་ད་ཡར་སླེབས་ཚར་དུས་སྒང་ལ་ལམ་རིམ་པའི་སྒོམ་སྟངས་གང་ཡང་མ་ཤེས་བསམ་བློ་བཏང་ཡག་མི་ཤེས་ད་སྔགས་རེད་ད་འདུག་སེ་བྱེད་ཀྱི་རེད་བ་ཅིག་མ་ནི་འདོན་ཡག་འདྲ་བ་ཅིག་རེད་བ་ད་ཡིག་བརྒྱ་འདོན་ཡག་འདྲ་བོ་དེ་འདྲའི་ཅིག་སྔགས་རེ་བགྲང་རྒྱུ་མ་གཏོགས། ཡང་ན་སྨོན་ལམ་འདྲ་འདེབས་འགྲོ་བ་ད། ཡང་ན་སེམས་གནས་ལྟེང་པོ་རེ་ཙམ་བྱེད། སེམས་མ་ཡེངས་པ་བྱས་འདུག་སེ་བསྡད་ཡག་འདྲ་བ་ཅིག་རེད་བ་ད་སེམས་ངོ་བསྲུངས་ནས་བསྡད་ཡག་འདྲ་བོ། སེམས་གནས་ལྟེང་པོ་རེ་ཙམ་སྒོམ་པ་ལས་ཅི་ཡང་བྱེད་མི་ཤེས་པ་དེ་བྱུང་བ་ཡིན། ལམ་སང་ལམ་སང། ཅིག་ངེས་འབྱུང་འདྲ་བོ་དེ་ཟེར་སྤུ་སུད་སྐྱེས་པའི་ཁ་ཐུག་ནི། ཨ་ནི་ལམ་གྱི་རིམ་པ་ལ་སྦྱང་བ་ཁྱོན་ནས་མ་བྱས་ཐོས་པ་མ་བྱས་བསམ་པ་མ་བྱས་ནས་ལམ་སང་ཕ་གི་ཁུག་ཀྱོག་ཅིག་ལ་དེ་སུ་གང་མེད་ས་ཅིག་ལ་བསྡད་བཞག་ན་དགེ་བའི་བཤེས་གཉེན་མེད་ས་རེད་བ་ད་ཅིག་བསྡད་བཞག་ན་ཨ་ནི། སྒོམ་སྟངས་ཤེས་ཀྱི་མ་རེད་གསུངས་རེད། ཆོས་བསྒྲུབ་ཚུལ་ཤེས་པ་ལ་ཚང་ལ་མ་ནོར་བའི་གདམས་ངག་ཞིག་ལ་བསླབ་དགོས་པས།

ཉམས་སུ་ལེན་སྙམ་པའི་ཀུན་སློང་བསྐྱེད་དགོས། དེས་ན་སྤྱིར་ཀུན་སློང་བཅོས་པ་འདི་གང་གིའང་མགོར་གནད་ཆེ་ཞིང། ད་སོ་སོའི་བེ་ག་ཁ་འདོན་དགེ་སྦྱོར་འོ་ད་ལྷག་པར་སློབ་གཉེར། ག་རེ་ཅིག་བྱེད་ཀྱི་ཡིན་ནའི་དང་པོ་ཀུན་སློང་ཡག་པོ་བཅོས་དགོས་རེད་རེད་པ་ད་གཅིག་ཆོས་རར་འགྲོ་མཁན་ཡིན་ནའི་ཆོས་རར་ཡར་མ་འགྲོ་གོང་ནས་འོ་ད་བེ་གའི་ཀུན་སློང་ཡག་པོ་གཅིག་བཅོས་བྱང་ཆུབ་ཀྱི་སེམས་བརྩེ་བའི་སེམས་པ་བྱས་ནས་དེ་ནས་ཚོགས་ཆོས་རར་འགྲོ་ཡག་རེད། ཨོ་ད། ཁ་འདོན་དགེ་སྦྱོར་བྱེད་མཁན་ཕྱག་སྐོར་བྱེད་མཁན་ཡིན་ན་ཨོ་དེ་རེད། མ་མཐའ་པའི་མཆོད་མེ་གཅིག་སྤོས་རྐང་གཅིག་ཕུལ་མཁན་གཅིག་ཡིན་པ་ཡིན་ན་དང་པོ་ཀུན་སློང་ཡག་པོ་ཅིག་བཅོས་དགོས་རེད། སྤྱིར་ཀུན་སློང་བཅོས་པ་འདི་གང་གི་ཡང་མགོར་གནད་ཆེ་ཞིང་ལྷག་པར་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ཉན་པ་ན་ཀུན་སློང་ཡང་གང་བྱུང་གིས་མི་ཆོག་པར་བྱང་ཆུབ། བྱང་ཆུབ་ཀྱི་སེམས་མ་མཐའ་བཅོས་མ་ཚུན་ཆད་ཀྱིས་ཟིན་པ་ཞིག་དགོས་པས། ཨོ་དེ། ལམ་རིམ་ཉན་མཁན་ཡིན་ན་ཀུན་སློང་གང་བྱུང་གིས་འགྲིག་གི་མ་རེད། རེད་པ་ད། ཀུན་སློང་གང་བྱུང་གིས་འགྲིག་གི་མ་རེད། ཚེ་འདི་གི་ལྷག་པར་དུ་ཡིན་པས་ཚེ་འདི་གི་པའི་ཀུན་སློང་གི་ཐོག་ནས་བྱང་ཆུབ་ལམ་གྱི་རིམ་པ་ཉན་ན་འགྲིག་གི་མ་རེད། ད་ཀུན་སློང་དེ་ང་ཚོས་ཤེས་ཀྱི་མ་རེད་པ་མངོན་ཤེས་མེད་པ་ཡིན་ཙང་སོ་སོ་སོ་སོར་ཀུན་སློང་བཅོས་ཡ་རེད་མ་གཏོགས། དེ་ལ་ལྟ་ཡ་གང་ཡོད་མ་རེད་པ། ཐོ་ར་ཅིག་ན་ལ་ལྟ་ཡ་ཡོད་མ་རེད་ག་གེ་བྱེད་ཡ་ཡོད་མ་རེད། མོ་བརྒྱབ་ན་ནི་ཤེས་ཀྱི་མ་རེད། བྱས་ཙང་སོ་སོ་སོ་ཀུན་སློང་བཅོས་རྒྱུ་རེད། འདི་ནི། འདི་ནི།